ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་ཕུར་བུའི་ལས་རིམ་གྱི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་རྒྱལ་སྟོན་དུས་ཆེན་འཆར་ལ་ཉེ་བ་དང་བསྟུན་བོད་རྒྱལ་ས་ལྷ་སར་དམ་དྲག་ཆེ་རུ་གཏོང་གི་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་བོད་པའི་གཞོན་སྐྱེས་གློག་བརྙན་བཟོ་སྐྲུན་པ་ཁག་ཅིག་མཉམ་རུབ་ཀྱིས་རྒྱ་གར་རྡ་རམ་ས་ལར་བོད་པའི་གཞོན་སྐྱེས་ཚོ་སྒྱུ་རྩལ་གྱི་སྤྲོ་སྣང་འཚོལ་ཞིབ་དང་རྒྱ་སྐྱེད་གཏོང་བའི་སྡིངས་ཆ། སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་ཤིག་བཙུགས་ཡོད་པ་དེས་གློག་བརྙན་བཟོ་སྐྲུན་ཙམ་མིན་པར་སྒྲུང་ཞེས་པའི་བརྒྱུད་ལམ་ཐོག་སྒྱུ་རྩལ་བའི་ལས་དོན་གཉེར་མཁན་ཚོ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་སོགས་ལས་དོན་བྱེད་ཕྱོགས་ཐད་ལ་གཞོན་སྐྱེས་གློག་བརྙན་བཟོ་སྐྲུན་པ་མཆོག་ལེགས་བསྟན་འཛིན་ཚེ་བརྟན་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་རྒྱལ་སྤྱིའི་ནང་མི་གཅིག་དབང་བསྒྱུར་རིང་ལུགས་ཇེ་མང་དུ་འགྲོ་བཞིན་ཡོད་པ་དང་དམངས་གཙོའི་ལམ་ལུགས་ལོག་ལམ་དུ་ཞུགས་པ་སོགས་ཀྱི་རྐྱེན་པས་གཞོན་སྐྱེས་རྣམས་སྲིད་དོན་མ་ཞུགས་པའམ་ཕྱིར་འཐེན་བྱེད་བཞིན་པ་དང་བཙན་བྱོལ་བོད་མིའི་དམངས་གཙོའི་རིང་ལུགས་ནི་མཚུངས་པ་མེད་པའི་རང་བཞིན་དང་ཚད་འཛིན་ཇི་ཡོད་སོགས་སྐོར། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། རྣམ་པ་ཚོས་གསན་བཞིན་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་རྒྱ་ནག་གི་རྒྱལ་སྟོན་དུས་ཆེན་འཆར་ལ་ཉེ་བ་དང་བསྟུན་བོད་ཀྱི་རྒྱལ་ས་ལྷ་སར་དམ་དྲག་ཆེ་རུ་གཏོང་གི་ཡོད་པའི་སྐོར་ལ་བསྟན་འཛིན་འཕགས་སྒྲོན་ལགས་ཀྱིས་སྙན་སྒྲོན་གནང་བ་ཞིག་གསན་རོགས་གནང། ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་སྟོན་དུས་ཆེན་ཟེར་བའི་སླེབས་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱལ་སྟོན་དུས་ཆེན་ལ་བདེ་འཇགས་གྲ་སྒྲིག་བྱས་ཡིན་སྐོར་བརྗོད་ནས་མི་མང་འདུ་སྡོད་ཁུལ་དུ་དམ་དྲག་ཆེད་དམག་མི་དང་ཉེན་རྟོག་པའི་འགྲེམས་འཇོག་དང་མི་མང་གི་འགྲོ་འདུག་ལ་ཞིབ་བཤེར་དང་བོད་ཀྱི་མདོ་སྟོད་མདོ་སྨད་ཀྱི་ས་ཁུལ་ནས་ལྷ་སར་ཡོང་མཁན་ཚོར་ཡིག་ཆ་དང་ལྷ་སར་ཡོང་བའི་ཆོག་མཆན་རིགས་ལ་ནོར་འཁྲུལ་ཅུང་ཙམ་ཡོད་པ་ན་ལྷ་ས་ནས་ཕྱིར་འབུད་བཏང་བ་དང་ཡང་ན་ཁང་པའི་ནང་དུ་འཛུལ་བཅུག་སྟེ་ཕྱི་ལ་འབུད་མི་ཆོག་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡིག་ནོར་ཅིག་ཡོད་མིན་སྐོར་གནས་མི་ཞིག་གིས་ད་ལྟ་ཁས་ལེན་གལ་ཆེ་དུ་མི་འོས་ཐལ། རྒྱ་ནག་གཞུང་འབྲེལ་ལྷ་སའི་འགྲིམ་འགྲུལ་ཉེན་རྟོག་དྲ་རྒྱའི་སྟེང་སྤེལ་བའི་གནས་ཚུལ་ནང་རྒྱལ་སྟོན་དུས་ཆེན་ལ་ཞི་འཇགས་ཡོང་ཆེད་དང་ཉེན་མེད་སྐྱོན་འགོག་རྟོག་ཞིབ་ཆེད་ལྷ་ས་ཁུལ་གྱི་ཉེན་རྟོག་པ་དང་འགྲིམ་འགྲུལ་ཉེན་རྟོག་མཉམ་འབྲེལ་ངང་ཞིབ་བཤེར་འགོ་བཙུགས་ཏེ་འགྲིམ་འགྲུལ་བདེ་འཇགས་དང་ལམ་ཁ་འགག་མི་བཅུག་པ་ཞིབ་བཤེར་དང་རླུང་འཁོར་ནང་འགས་རྫས་རིགས་དང་གསང་བའི་དངོས་རིགས་སྐྱེལ་འདྲེན་རིགས་ལ་ཞིབ་བཤེར་བྱེད་རྒྱུ་ཡིན་པ་བཀོད་འདུག་ལ། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་དུས་ཆེན་ཁག་ལ་བོད་ནང་དམིགས་བསལ་དམ་བསྒྲགས་བྱེད་བཞིན་པ་དེ་རྒྱ་བོད་མི་རིགས་གཉིས་ཀྱི་ལོ་རྒྱུས་ཀྱི་དྲན་པ་སོ་སོ་ཡིན་པ་རྒྱ་ནག་གཞུང་དགའ་དགོས་པའི་དུས་ཆེན་ཁག་བོད་མི་ཚོ་མཚོན་ན་སྐྱོ་དགོས་པའི་ཉིན་མོ་ལ་ཁེལ་ཡོད་པས་ཡིན་པ་བརྗོད་བྱུང། ཞེ་པོ་ཅིག་གཟབ་གཟབ་ཅིག་དོགས་པ་བྱེད་དགོས་ཡ་དེ་ག་རེ་མཚོན་གྱི་ཡོད་རེད་ཟེར་ན་རྒྱ་མི་རིགས་དང་བོད་མི་རིགས་གཉིས་ཀྱི་སོ་སོ་གི་ལོ་རྒྱུས་ལོ་རྒྱུས་ཀྱི་དྲན་ཐོ་དེ་བསམ་བློ་བཏང་སྟངས་དེ་རྦད་ཁག་ཁག་ཡིན་པ། གཅིག་པ་མིན་པ་དེ་མཚོན་ཡོད་རེད། ལོ་ལྟར་རྒྱ་ནག་དམར་ཤོག་ཚོགས་པས་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་རྒྱལ་འཛུགས་དུས་ཆེན་ཞེས་བོད་ཀྱི་རྒྱལ་ས་ལྷ་སར་ཕོ་བྲང་པོ་ཏཱ་ལ་མདུན་ཐང་དུ་གཞུང་འབྲེལ་མཛད་སྒོ་སྐོང་ཚོགས་ཀྱིས་ཉིན་དེ་རྒྱ་ནག་གི་ལོ་རྒྱུས་ཁྲོད་གཟི་བརྗིད་ལྡན་པ་ཡིན་པའི་དྲིལ་བསྒྲགས་སྣ་ཚོགས་བྱེད་བཞིན་ཡོད་ན་ཡང། ལོ་ལྟར་དུས་ཆེན་དེ་དག་དང་བསྟུན་བོད་གཙོའི་གྲངས་ཉུང་མི་རིགས་ཁག་ནང་དམ་དྲག་དང་དྲག་གནོན་ཤུགས་ཆེར་བྱེད་བཞིན་ཡོད་པ་རེད་ལ་ཡང་ཟླ་བ་ཚེ་རིང་ལགས་ནས་མུ་མཐུད་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ནས་བོད་ནང་བཙན་འཛུལ་དབང་བསྒྱུར

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་དེ་རྒྱ་ནག་དང་རྒྱ་གར་གྱི་བར་གནས་སུ་གནས་ཡོད་པ་དང་ད་ཆ་འབྲེལ་ལམ་བྱེད་མཁན་གྱི་ཟམ་པ་ལྟ་བུ་ཆགས་སྲིད་པའི་སྐོར་གསར་འགོད་པར་གསུངས་འདུག་དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་གྱི ABP News Live ཞེས་པའི་གསར་འགྱུར་ལས་ཁང་གི་བཅར་འདྲི་དང་ལེན་གནང་སྐབས་བོད་ནི་འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་རྒྱ་གར་དང་རྒྱ་ནག་བར་ལ་བར་གནས་རྒྱལ་ཁབ་ཞིག་ཏུ་གནས་ཡོད་པ་དེ་ད་ཆ་རྒྱ་གར་གཞུང་དང་རྒྱ་ནག་གཞུང་བར་ལ་ཟམ་པ་ལྟ་བུའི་ལས་ཀ་བྱེད་ཐུབ་མཁན་ཞིག་ཆགས་ཐུབ་ཀྱི་ཡིན་པའི་སྐོར་གསུངས་འདུག་སྐབས་དེའི་གསར་འགོད་པས་སྲིད་སྐྱོང་མཆོག་ལ་ཁྱེད་རང་གིས་བོད་ལ་རང་དབང་འདོད་ཀྱི་ཡོད་དམ་ཡང་ན་རྒྱ་ནག་ནང་དུ་བོད་རང་སྐྱོང་གི་གནས་བབ་འདོད་ཀྱི་ཡོད་མེད་བཀའ་འདྲི་ཞུས་པའི་ལན་དུ་རང་དབང་ནི་ཆོས་ཉིད་དང་རང་བཙན་ནི་བྱེ་བྲག་གི་ས་ཁོངས་བདག་དབང་གི་གནས་བབ་ཞིག་ཡིན་ཞིང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྲིད་གཞུང་འཛིན་མཁན་གྱི་གང་ཟག་ལས་ཁྲིམས་ལུགས་ཚུལ་བཞིན་ལག་བསྟར་བྱེད་མཁན་མི་སྣ་གལ་ཆེར་ངོས་འཛིན་གནང་གི་ཡོད་ལ། གལ་ཏེ་བོད་པ་ཞིག་ལ་མཚོན་ན་ཁྲིམས་ལུགས་གལ་ཆེར་འཛིན་མཁན་ཞིག་མིན་ཚེ་དེ་ཡིས་གཞུང་འཛིན་ཡག་པོ་ཞིག་སྐྱོང་ཐུབ་རྒྱུ་མིན་ལ་མང་ཚོགས་ལ་ཕན་ཐོགས་བསྐྲུན་ཐུབ་རྒྱུ་མིན་པ་དང་གལ་ཏེ་ཁྲིམས་ལུགས་ཚུལ་བཞིན་ལག་བསྟར་བྱེད་མཁན་ཞིག་ཡིན་ཚེ་དེ་ཡིས་ལས་ཀ་གང་ཡང་བྱེད་ཐུབ་ཀྱི་རེད་དེར་བརྟེན་ང་ཚོས་དབུ་མའི་ལམ་གྱི་སྲིད་བྱུས་ཐོག་ནས་རང་སྐྱོང་གི་གནས་བབ་རྩོད་པ་ལས་རང་བཙན་རྩོད་ཀྱི་མེད་ཅེས་གསུངས་འདུག། ད་དུང་གསར་འགོད་པས་གལ་ཏེ་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་འཚོ་བཞུགས་མེད་པའི་སྐབས་རྒྱ་གར་གཞུང་གིས་བོད་ཀྱི་རྩ་དོན་དང་བོད་མི་སྐྱབས་བཅོལ་བ་ཚོ་ད་ལྟ་བཞིན་ལངས་ཕྱོགས་མུ་མཐུད་གཅིག་མཚུངས་འཛིན་གྱི་རེད་དགོངས་ཀྱི་ཡོད་དམ་ཞེས་བཀའ་འདྲི་ཞུས་པར་སྲིད་སྐྱོང་མཆོག་གིས་གོང་ས་མཆོག་གིས་ད་དུང་ལོ་ངོ་ཉི་ཤུ་བཞུགས་རྒྱུའི་ཞལ་བཞེས་གནང་སྟེ་དགུང་གྲངས་བརྒྱ་དང་བཅུ་གསུམ་ལྷག་བཞུགས་རྒྱུ་ཡིན་པ་བཀའ་གནང་ཡོད། དེ་ཡིས་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་རིང་པོ་བརྟན་རྒྱུ་ཡིན་པ་གསལ་པོ་ཡིན་ཞིང་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ཆ་དགུང་གྲངས་བརྒྱད་ཅུ་གྱ་དགུའི་ཕྱོགས་སུ་ཕེབས་བཞིན་ཡོད་ན་ཡང་ཚེམས་ཚང་མ་བཞུགས་ཡོད་པ་རེད་ཅེས་དང་གལ་ཏེ་མ་འོངས་པར ྋགོང་ས་སྐུ་ཕྲེང་བཅོ་ལྔ་པ་ཕེབས་པའི་སྐབས་སུ་ཡིན་ཡང་རྒྱ་གར་གཞུང་གིས་ད་ལྟ་བཞིན་གཅིག་མཚུངས་ཀྱིས་མཐུན་འགྱུར་གནང་རྒྱུ་ཡིན་པར་ཡིད་ཆེས་ཞུ་བཞིན་ཡོད་ཅེས་གསུངས་འདུག་ད་དུང་གསར་འགོད་པས་ད་ལྟའི་དུས་འདིར་བོད་མིའི་ལས་འགུལ་ཐོག་ལ་རྒྱ་གར་ཕྱོགས་ཡོངས་ཀྱིས་རྣམ་འགྱུར་འཛིན་སྟངས་ལ་ངོས་འཛིན་ཇི་ལྟར་གནང་གི་ཡོད་མེད་དང། རྒྱ་གར་དང་ས་མཚམས་འབྲེལ་བ་བོད་དང་ཁེལ་ཡོད་པར་བརྟེན་ནས་དེང་སྐབས་རྒྱ་གར་དང་རྒྱ་ནག་ས་མཚམས་དཀའ་རྙོག་འབྱུང་བཞིན་པ་དེ་ཡིས་བོད་དང་རྒྱ་ནག་དཀའ་རྙོག་ལ་ཤུགས་རྐྱེན་སྐོར་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་དབང་སྒྱུར་འོག་རྒྱ་ནག་ནང་གནད་དོན་དཀའ་རྙོག་ཆེ་རུ་འགྲོ་བཞིན་པའི་སྐོར་བཀའ་འདྲི་ཞུས་པ་ཁག་སོ་སོར་ལན་འདེབས་གནང་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་རེ་ཞིག་ཕར་འགྱངས་གནང་རྒྱུ་ཡིན་པ་རེད་འདུག་དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དྲུང་ལས་ཁུངས་ཀྱིས་ཕྱི་ཟླ་དགུ་པའི་ཚེས་བཅུ་བརྒྱད་ཉིན་སྤྱི་འཐུས་རྣམ་པར་གསལ་བསྒྲགས་ཤིག་ཕྱག་བྲིས་གནང་བའི་ནང་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་གཉིས་པར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོན་པ་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན། ཚོགས་གཙོ་སྦྲེལ་པོས་ཚོགས་འདུ་ཕར་འགྱངས་ཀྱི་ཐག་གཅོད་བྱ་རྒྱུ་ཞེས་གསལ་བ་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་འཚོག་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་ལོངས་མིན་གྱི་རྐྱེན་པས་རེ་ཞིག་ཚོགས་འདུ་ཕར་འགྱངས་བྱེད་རྒྱུ་ཡིན་ཞེས་འཁོད་ཡོད་པ་རེད། ད་རེས་ཀྱི་གྲོས་ཚོགས་ཚོགས་དུས་དེའི་ཐོག་ལ་གཙོ་བོ་ལས་ཁུངས་ཁག་གི་ལས་བསྡོམས་སྙན་སེང་དང་བགྲོ་གླེང་བཅས་གནང་གི་ཡོད་ཅིང། ཚོགས་འདུའི་ཐོག་ལ་ལས་རིམ་རྣམ་གཞག་ཞིག་གི་བརྒྱུད་རིམ་ཐོག་ཏུ་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དང་རྒྱ་ནག་གི་གཞུང་ཚབ་ཡན་ལག་མི་སྣ་ཞིག་ཐུག་འཕྲད་བྱུང་ཚུལ་སྐོར་གླེང་བར་བརྟེན་གནད་དོན་དེ་གཙང་སེལ་མ་བྱུང་བར་ཚོགས་འདུ་འཚོགས་ཐབས་མེད་པར་བརྗོད་དེ་སྤྱི་འཐུས་མང་པོ་ཞིག་གྲོས་ཚོགས་སུ་མ་བཅར་བར་ཚོགས་འདུའི་གྲུབ་ཆ་མ་ལོན་སྟབས། ཚོགས་འདུ་འཚོགས་ཐུབ་མེད་པ་རེད། དེའི་ཐད་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་ལ་བཀའ་འདྲི་ཞུས་པར་གྲོས་ཚོགས་འཚོགས་མ་ཐུབ་པའི་འགན་དེ་བདེ་སྲུང་ལས་ཁུངས་སུ་མེད་པའི་སྐོར་གསུངས་ཡོད་པ་རེད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་བལ་ཡུལ་གྱི་སྲིད་བློན Pushpa Kamal Dahal། རྒྱ་ནག་ནང་གཞུང་འབྲེལ་ལྟ་སྐོར་དུ་བསྐྱོད་དེ་ཞི་ཅིན་ཕིང་དང་ཐུག་འཕྲད་བྱེད་པའི་རྗེས་རྒྱ་ནག་གཅིག་གི་སྲིད་བྱུས་ལ་རྒྱབ་སྐྱོར་ཡོད་པ་ནན་བརྗོད་བྱས་ཡོད་པ་དང་ལྟ་སྐོར་གྱི་ལས་རིམ་ཁྲོད་ལྷ་སར་འཚམས་འདྲིར་འབྱོར་ཡོད་པ་རེད་འདུག་དེ་ཡང་བལ་ཡུལ་གྱི་སྲིད་བློན Pushpa Kamal Dahal རྒྱ་ནག་ཏུ་གཞུང་འབྲེལ་འཚམས་འདྲིར་བསྐྱོད་པའི་རྗེས་རེས་གཟའ་ལྷག་པ་ཕྱི་ཚེས་ཉི་ཤུ་བདུན་ཉིན་ལྷ་སར་འབྱོར་ཡོད་པ་དང་དེ་ནི་རྒྱ་ནག་གི་ཁྲུང་ཆིང་ནས་འབྱོར་བ་ཡིན་ཞིང་ཁོང་ལྷ་ས་གོང་དཀར་གནམ་ཐང་དུ་ཟི་ཁྲོན་གནམ་གྲུའི་ནང་ལྷ་སའི་ཉིན་རྒྱབ་ཀྱི་ཆུ་ཚོད་བཅུ་གཉིས་ཐོག་འབྱོར་ཡོད་པ་རེད་འདུག་ཁོང་ལྷ་སར་འཚམས་འདྲི་བྱེད་པའི་རིང་ལ་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲང་དང་གྲོས་མོལ་བྱེད་རྒྱུ་དང་ཝང་ཅུན་ཀྲང་གིས་དགོང་དྲོའི་གསོལ་སྟོན་ཞིག་ཀྱང་གོ་སྒྲིག་ཞུ་གི་ཡོད་ཅིང། དེ་ནི་བལ་ཡུལ་གྱི་སྲིད་བློན་དང་རྒྱ་ནག་གི་སྲིད་བློན་ལིས་ཆང་གཉིས་ཀྱི་དཔོན་རིགས་བར། བལ་ཡུལ་དང་རྒྱ་ནག་ཕན་ཚུན་སྐྱིད་གྲོང་ནས་བལ་ཡུལ་གྱི་ར་སུ་ཝ་ག་ཌིའི་བར་ལ། གློག་ཚད་ཉིས་བརྒྱ་ཉི་ཤུའི་ནུས་པ་ལྡན་པའི་གློག་གི་བརྒྱུད་ལམ་དུས་ཚོད་སྔ་ཙམ་འཛུགས་སྐྲུན་བྱ་རྒྱུའི་གྲོས་མཐུན་བྱུང་བའི་དུས་སྐབས་འདིར་བལ་ཡུལ་གྱི་སྲིད་བློན་ལྷ་སར་འཚམས་འདྲི་སླེབས་པ་ཞིག་ཡིན་པ་རེད། ད་དུང་བལ་ཡུལ་སྲིད་བློན་ནས་བོད་ཀྱི་མངའ་རིས་ཁུལ་དུ་ཆགས་པའི་སྟོད་གངས་རིན་པོ་ཆེ་དང། གངས་རིན་པོ་ཆེའི་ས་ཁུལ་དུ་འཚམས་འདྲིར་བསྐྱོད་རྒྱུ་དང་དེ་བཞིན་ལྷ་སར་ཡོད་པའི་བལ་པོའི་གཞུང་ཚབ་ཡན་ལག་ལས་ཁུངས་སུ་འཚམས་འདྲིར་བསྐྱོད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་ཨ་མི་རི་ཀ་དང་ཉི་ཧོང་དཔོན་རིགས་ནས་འཕྲུལ་རིག་རྐུ་འཁྱེར་བྱེད་མཁན་གྱི Black Tech ཟེར་བའི་ཤོག་ཁག་དང་རྒྱ་ནག་འབྲེལ་བ་ཡོད་པའི་ཉེན་བརྡ་བཏང་འདུག།

ད་དུང་ཨ་མི་རི་ཀ་དང་ཉི་ཧོང་རྒྱལ་ཁབ་གཉིས་པོའི་དྲ་རྒྱའི་བདེ་འཇགས་ལས་ཁང་དང་དྲ་རྒྱའི་ཉེན་ཁ་འགན་སྲུང་བྱེད་མཁན་ལས་ཁང་ཚོས་བཟོ་ཚོང་ལས་ཁང་ཚོར Black Tech ཟེར་བའི་འཕྲུལ་རིག་རྐུ་འཁྱེར་བྱེད་མཁན་ཤོག་ཁག་དེ་ཡིས་གནོད་འཚེའི་བྱ་སྤྱོད་ཀྱི་ཉེན་ཁ་ཆུང་དུ་གཏོང་ཐབས་སུ་སོ་སོའི་དྲ་རྒྱའི་བརྒྱུད་ལམ་ལ་བསྐྱར་ཞིབ་བྱ་དགོས་པའི་ཛ་དྲག་འབོད་སྐུལ་གནང་ཡོད་པ་རེད། དེ་བཞིན་ཉི་ཧོང་རྒྱལ་ཡོངས་ཉེན་རྟོག་ལས་ཁང་གིས་ཟུར་དུ་གསལ་བསྒྲགས་ཤིག་སྤེལ་བའི་ནང། Black Tech ཟེར་བའི་དྲ་རྒྱ་གནོད་འཚེ་གཏོང་མཁན་གྱི་ཤོག་ཁག་དེ་ཡིས་ཉིས་སྟོང་ཉི་ཤུ་ནས་བཟུང་ཨ་མི་རི་ཀ་དང་ཤར་ཨེ་ཤི་ཡའི་རྒྱལ་ཁབ་ནང་གི་གཞུང་དང་འཕྲུལ་རིག་ཚོང་ལས་ཁང་ཚོའི་དྲ་རྒྱའི་ཐོག་ལ་གནོད་འཚེ་གཏོང་བའི་བྱ་སྤྱོད་སྤེལ་བཞིན་པའི་སྐོར་གསུངས་ཡོད་ལ་ཉིས་སྟོང་ཉི་ཤུ་ལོར་ཐེ་ཝན་གྱི་སྲུང་སྐྱོབ་དཔོན་རིགས་ནས་སྙན་ཐོ་ཞིག་བཏོན་པའི་ནང Black Tech ཟེར་བའི་ཤོག་ཁག་གིས་ཐེ་ཝན་གཞུང་གི་དཔོན་རིགས་དྲུག་སྟོང་ཙམ་གྱི་ཨི་མེལ་འབོད་པའི་མྱུར་འཕྲིན་ལ་གནོད་འཚེ་བཏང་ཡོད་པའི་སྐོར་གསུངས་ཡོད་པ་མ་ཟད། ད་དུང་དྲ་རྒྱ་རྐུ་འཁྱེར་བྱེད་མཁན Taidoor ཟེར་བའི་ཤོག་ཁག་གཞན་ཞིག་ཡོད་པ་དེ་དང Black Tech ཟེར་བ་དེ་གཉིས་ལ་ཧ་ལམ་རྒྱ་ནག་གཞུང་གིས་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་སྐོར་གསུངས་ཡོད་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་ཐེ་ཝན་གཞུང་གིས་ཐེངས་དང་པོ་ཐེ་ཝན་རྒྱལ་ནང་དུ་བཟོ་སྐྲུན་བྱས་པའི་མཚོ་འོག་དམག་གྲུ་སྤྱི་བསྒྲགས་བྱས་པ་དེ་ནི་རྒྱ་ནག་གཞུང་གིས་ཐེ་ཝན་ཐོག་ལ་གཏོར་རྒོལ་བྱེད་སྲིད་པ་དེར་འགོག་ཐབས་སུ་བེད་སྤྱོད་གཏོང་ཆེད་ཡིན་པའི་གནས་ཚུལ་ཐོན་འདུག་དེ་ཡང་རེས་གཟའ་ལྷག་པའི་ཉིན་ཐེ་ཝན་སྲིད་འཛིན་ལྕམ་ཚའེ་ཡིན་ཝུན་མཆོག་གིས་ཐེ་ཝན་གྱི་ཀའོ་ཞོང་མཚོ་ཁའི་གྲོང་ཁྱེར་ནང་འཚོགས་པའི་སྒོ་འབྱེད་ཀྱི་མཛད་སྒོར་ཕེབས་པ་ལྟར་ཁོང་གིས་རྒྱལ་ནང་དུ་བཟོས་པའི་མཚོ་འོག་དམག་གྲུའི་མདུན་དུ་བཞེངས་ཏེ་ལོ་རྒྱུས་ཀྱིས་དེ་རིང་ཉིན་མོ་འདི་དུས་རྟག་ཏུ་དྲན་གསོ་བྱ་རྒྱུ་ཡིན་ཞིང་ཐེ་ཝན་རྒྱལ་ནང་དུ་མཚོ་འོག་དམག་གྲུ་བཟོ་སྐྲུན་བྱ་རྒྱུའི་འཆར་གཞི་དེ་ནི་དེ་སྔོན་གྱི་བསམ་བློ་ཡིན་པ་དང་ཡོང་མི་སྲིད་པའི་ལས་དོན་ཞིག་ང་ཚོ་ཐེ་ཝན་གྱིས་བསྒྲུབ་ཐུབ་ཡོད་ཅེས་གསུངས་འདུག་ཨ་སྒོར་ཐེར་འབུམ་གཅིག་དང་ཕྱེད་ཀ་ལྷག་ཙམ་ཐོབ་པའི་སྣུམ་དང་གློག་གཉིས་ལྡན་གྱི་ནུས་པ་ལྡན་པའི་མཚོ་འོག་དམག་གྲུ་དེ་ནི་ཚོད་ལྟ་ཐེངས་འགའ་ཤས་བྱ་རྒྱུའི་འཆར་གཞི་ཡོད་པ་དང

བསྟན་འཛིན་ཚེ་བརྟན་ཕྱོགས་ལས་ལགས་ཁོ་རང་ཡིན་པ་ཡིན་ན་ཐོག་མར་རྡ་རམ་ས་ལའི་བོད་ཕྲུག་ཁྱིམ་སྡེ་ནས་སློབ་གྲྭ་འགྲིམས་པ་དང་དེ་ནས་རིམ་པས་རྒྱ་གར་གྲོང་ཁྱེར་ཅན་ཏི་ཀར་ནས་མཐོ་སློབ་དང་ལྷོ་ཀོ་རི་ཡའི་རྒྱལ་ས་སོལ་ནང་གི་སྙན་གྲགས་ཆེ་བའི་ཀོ་རི་ཡའི་གློག་བརྙན་སྒྱུ་རྩལ་ཁང་ནས་གློག་བརྙན་འཁྲབ་ཁྲིད་པའི་ཐོག་སློབ་གཉེར་མཐར་སོན་པ་མ་ཟད། ཁོང་གིས་ཀོ་རི་ཡའི་གློག་བརྙན་ཐུང་ངུ་འགའ་ཤས་ནང་ལའང་ཕྱག་ལས་གནང་མྱོང་ཡོད་འདུག་ཁོང་གིས་ད་ལྟ་བར་གློག་བརྙན་མང་དག་ཞིག་བཟོ་སྐྲུན་གནང་ཡོད་ཅིང་དེའི་ནང་ནས Bringing Tibet Home ཞེས་པའི་དངོས་བྱུང་གི་གློག་བརྙན་དེར་རྒྱལ་སྤྱིའི་གཟེངས་རྟགས་ཀྱང་ཐེངས་མང་ཐོབ་མྱོང་ཡོད་པ་རེད། དམིགས་བསལ་ཞིག་ལ་ཁོང་དང་བོད་པའི་གློག་བརྙན་བཟོ་སྐྲུན་པ་ཁག་གཅིག་མཉམ་རུབ་ཀྱིས་སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་ཤིག་རྒྱ་གར་རྡ་རམ་ས་ལར་བཙུགས་ནས་ཁོང་དང་འདྲ་བའི་གློག་བརྙན་བཟོ་སྐྲུན་གྱི་སྒྱུ་རྩལ་ལ་དོ་སྣང་ཡོད་མཁན་ཚོ་ལ་ཟབ་སྦྱོང་དེ་འདྲ་གནང་གི་འདུག་དེ་རིང་བསྟན་འཛིན་ཚེ་བརྟན་ལགས་སུ་གཙོ་བོ་སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་དེའི་སྐོར་ལ་བཀའ་མོལ་ཞུ་གི་ཡིན། སྐུ་ཁམས་བཟང་བསྟན་འཛིན་ཚེ་བརྟན་ལགས། ལགས་འོ་བཀྲ་ཤིས་བདེ་ལེགས་མཁའ་འགྲོ་ལགས། ཐོག་མར་དེ་ལ་ནི་ད་ལྟ་རྣམ་པ་ཚོས་བཙུགས་གནང་པའི་སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་ཁང་དེ་ག་དུས་བཙུགས་ཡོད་མེད་དང་ད་དེ་བཙུགས་གནང་དགོས་པའི་གི་ད་དམིགས་ཡུལ་ཟེར་ནས་དགོས་པ་གང་ཡིན་མིན་དང་དེའི་རྒྱབ་ལྗོངས་སྐོར་ལ་ངོ་སྤྲོད་མདོར་བསྡུས་ཤིག་གནང་དང།
ལགས་འོ་ཨ་ནི་ད་གཙོ་བོ་ང་ཚོ་སྒྲུང་ཟེར་ཡག་དེ་ད་དབྱིན་སྐད་ནང་ཞུས་པ་ཡིན་ན་སྒྲུང Tibetan Film Makers Collective བྱས་བྱས་འདུག་སེ་ཞུ་དགོས་རེད་བ། ཨ་ནི་ང་ཚོ་བོད་སྐད་ནང་ལོགས་ལ་སྒྲུང་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་སུ་བྱས་བྱས་འདུག་སེ་ཞུས་ན་འགྲིག་གི་འདུག་རེད་བ། ཨ་ནི་ད་ང་ཚོའི་གི་ད་ཚོགས་པ་དེ་གློག་བརྙན་བཟོ་སྐྲུན་ཁང་ཅིག་གཅིག་པོ་མིན་པ་བྱས་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་འདྲ་བོ་ཅིག་རེད་རེད་བ། ཨ་ནི་འདི་དེ་ང་ཚོ་འགོ་བཙུགས་ཡ་དེ་ད་ལྟ་སྔོན་མ་ཉིས་སྟོང་ཉི་ཤུ་ལོ་ནས་འགོ་བཙུགས་པ་རེད།

ཕྱག་ལས་གནང་མཁན་ཁ་ཤས་ཅིག་ཐུག། ཨ་ནི་ཁོ་ཚོ་མཉམ་དུ་སྐད་ཆ་བྱུང། ཨ་ནི་འདི་ནས་གཞོན་སྐྱེས་ནང་ལོགས་ལ་ད་གློག་བརྙན་ཐོག་ལ་ལས་ཀ་བྱེད་མཁན་གྱི་ལས་ཀ་བྱེད་ཡག་གི་འདོད་པ་ཡོད་མཁན་མང་པོ་ཅིག་བྱས། ཨ་ནི་ད་འདི་གི་ཅིག་ག་རེ་རེད་དགེ་མཚན་མང་པོ་ཅིག་མཐོང་ནས་ང་ཚོ་ཉིས་སྟོང་ཉི་ཤུ་ལོ་ལ་ང་རང་ཚོ་གསུམ། ཆེད་ལས་པ་གསུམ་ད་ལྟ་བསོད་ནམས་ཚེ་བརྟན་ལགས། བསྟན་འཛིན་སྐལ་ལྡན་ལགས་ཨ་ནི་ང་རང།

ཁོར་ཡུག་བསྐྲུན་ཡག་གི་ཚོགས་པ་ཅིག་འགོ་ཚུགས་བྱས་ནས་ང་ཚོ་འདུག་སེ་རེད་བ། འདི་ནས་ད་ང་རང་ཚོ་གསུམ་འདྲ་བོ་ཡིན་པ་ཡིན་ན་བསླབ་གྲྭ་འགྲོ་ཡག་གི་ད་ལྟ་གློག་བརྙན་བསླབ་གྲྭ་འགྲོ་ཡག་གི་གོ་སྐབས་རག་བར་བར་ལ་ད་ཅིག་ལམ་སྟོན་བྱེད་མཁན་དེ་འདྲའི་ཐུག་བྱས་ནས་ད་འདུག་སེ་ང་ཚོ་གོ་སྐབས་བྱུང་ཡོད་རེད་ཡིན་ནའི་ད་ང་ཚོའི་སྔོན་མ་དང་པོ་རྡ་རམ་ས་ལ་ལ་འགོ་ཚུགས་དུས། དེ་འདྲའི་ཐོག་ལ། བསླབ་བྱ་རྒྱག་མཁན་དང་ལམ་སྟོན་བྱེད་མཁན་ཁྱོན་ནས་མེད་དུས་ཙམ་པ་ལ། ཨ་ནི་ང་རང་ཚོ་བོད་པའི་གཞོན་སྐྱེས་དང་ཨ་ནི་ད་ག་ནང་བཞིན་རྒན་པ་ཡིན་ནའི་རེད་ད་འདིའི་ཐོག་ལ་ཕྱག་ལས་གནང་འདོད་ཡོད་མཁན་སུ་ཡོད་པ་ཡིན་ནའི་དེ་འདྲའི་ལ་ཅིག་རྒྱབ་སྐྱོར་གྱི་ཁོར་ཡུག་བསྐྲུན་ཡ་ལ་ཨ་ནི་ང་ཚོའི་ད་བཙུགས་བཞག་པའི་གི་ཚོགས་པ་ཅིག་ཡིན་ཨ། གོང་དུ་ཁྱེད་རང་གསུངས་པ་ནང་བཞིན་ད་ལྟ་སྒྲུང་ཞེས་པའི་ད་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་འདི་ཨ་ནི་ས་གནས་གཞན་མིན་པར་ད་དམིགས་བསལ་རྡ་རམ་ས་ལར་བཙུགས་གནང་དགོས་པའི་དགོས་པ་ཟེར་ནའི་འདྲ་ཡང་འདི་ལ་རྒྱུ་མཚན་དམིགས་བསལ་ཅིག་ཡོད་ན་ལགས། ད་རྡ་རམ་ས་ལ་དེ་ཀྱི་ང་ཚོའི་སྐྱབས་བཅོལ་བོད་པའི་གི་ལོ་རྒྱུས་ནང་ལོགས་ལ་ད་ས་ཆ་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་བ། ཨ་ནི་བོད་གཞུང་དེ་ཡང་ཡ་གིར་རྡ་རམ་ས་ལ་ལ་བྱས་ཨ་ནི་གོང་ས་མཆོག་ཡ་གིར་བཞུགས། ཨ་ནི་མི་འབོར་ཐོག་ནས་ཡིན་པ་ཡིན་ནའི་རྡ་རམ་ས་ལ་ལ་བོད་མི་མི་འབོར་གང་ལ་གང་འཚམ་ཡོད་རེད། ད་འོ་དེ་གི་ད་ང་ཚོ་བཙུགས་ས་ཕ་གིར་ལ་བཙུགས་པའི་གི་རྒྱུ་མཚན་གཙོ་བོ་དེ་དེ་བྱས། ཨ་ནི་ད་ག་ནང་བཞིན་ད་ང་ཚོའི་གི་ལས་བྱ་དེ་ཚོ་ག་དུས་ཡིན་ནའི་རྡ་རམ་ས་ལ་རང་ལ་བྱེད་དགོས་དེ་འདྲ་གང་ཡང་མ་རེད། ང་ཚོའི་ལས་བྱ་དེ་རྒྱ་གར་ད། རྒྱ་གར་གྱི་ས་གནས་བོད་པ་ག་བ་བཞུགས་ཀྱི་ཡོད་ན་དེ་ཚོ་ལ་དཔེར་ཆ་བཞག་ན་ཟླ་ཉིན་ལོ་ང་ཚོ་ལྷོ་ཕྱོགས་ལ་སློབ་གྲྭ་ཁག་ལ་ཟབ་སྦྱོང་དེ་འདྲ་སྤྲད་ཡ་བྱུང་ཡོད་རེད། ཨ་དེ་ག་ནང་བཞིན་ད་ང་ཚོའི་གི་ཚང་ད་ཆེད་ལས་པའི་ལམ་སྟོན་ལས་རིམ་བྱས་བྱས་ང་ཚོ་དབྱིན་སྐད་ནང་ཞུ་བས་ན Mentorship གྱི Program ཞིག་བསྒྲུབས་ཡོད་རེད། ད་འདིའི་ནང་ལོགས་ལ་འཛུལ་ཞུགས་བྱེད་མཁན་ཨ་ནི་བོད་རིགས་ས་ཆ་ག་བ་ག་ས་ནས་རེད་ཁ་ཤས་ལ་དྭགས་ནས་བྱས་རྡ་རམ་ས་ལ་གཅིག་གོ་མེན་པ་བྱས་ཙང་ད་ས་ཆ་ད་ད་ལ་ལོག་ཆ་བ་ཡིན་ན་བམ་པའི་བྱས་སྤུ་ནས། དེ་ནས་ཨ་ནི་ང་ཚོ་བོད་པའི་གཞོན་སྐྱེས་ཚོས་སྲི་ཞུ་བྱེད་དགོས་རེད་ལངས། དེ་ནི་དམིགས་བསལ་རྣམ་པ་ཚོས་མ་འོངས་པའི་གློག་བརྙན་བཟོ་སྐྲུན་མཁན་དག་བྱེད་འདོད་ཡོད་པ་དང་ཡང་བཟོ་སྐྲུན་པ་ཚད་དང་ལྡན་པ་ཞིག་གསོ་སྐྱོང་ཡོང་ཡའི་ཆེད་དུ་ཨ་ནི་ཟབ་སྦྱོང་དེ་འདྲའི་མང་པོ་ཞིག་གནང་གི་ཡོད་རེད། ཡང་ཟབ་སྦྱོང་དེ་ཚོའི་གི་ནུས་པ་ག་འདྲ་ར་ཞིག་ཐོན་གི་འདུག་ཡང་དམིགས་བསལ་ཡང་ཟབ་སྦྱོང་གནང་པའི་སྐབས་ལ་དཀའ་ངལ་ཆེ་ཤོས་ག་རེ་འཕྲད་ཀྱི་ཡོད་མེད་སྐོར་ལའང་ངོ་སྤྲོད་ཞིག་གནང་དང། ལགས་ད་དེ། ང་ཚོས་ད་དེ་ལས་འཆར་དེ་གལ་ཆེན་པོ་བརྩི་ཡ་གཅིག་ག་རེ་བྱུང་ཞེས་ཞུ་བས་ན་ད་ང་རང་ཚོ་སྒེར་རང་གི་ཉམས་མྱོང་གི་ཐོག་ནས་ད་ང་རང་ལྟ་བུ་ཞིག་ཡིན་ན། ཆུང་དུས་ཅིག་དེ་འདྲའི་ཐོག་ལ་ལམ་སྟོན་བྱེད་མཁན་གོ་སྐབས་དེ་འདྲའི་བྱུང་མ་སོང་རེད་བ་ཡང་ད་དེ་དུས་ཙམ་པ་ལ་ད་ད་ལྟའི་ང་ཚོ་བོད་པའི་གཞོན་སྐྱེས་ལ་ཅིག་གོ་སྐབས་ཅིག་སྤྲད་ཐུབ་ན་བསམ་ཡས་དེ་གཅིག་བྱས། ཨ་ད་ག་ནང་བཞིན་ད་ང་རང་ད་ལོ་མང་པོ་ཞིག་སོང་ང་གློག་བརྙན་ནང་ལོགས་ལས་ཀ་བྱས། ཨ་འདིའི་སྔོན་ལ་ད་ལྟ Bringing Tibet Home བྱས་བྱས་གློག་བརྙན་ཅིག་ཡོད་རེད་བོད་སྐད་ནང་ཞུ་བས་ན་ཕ་ས་བུ་ཐུག་བྱས་བྱས་གློག་བརྙན་ཅིག་ཡོད་རེད་བ། ཨ་གློག་བརྙན་འདི་ཐོན་ཡོང་དུས་ཙམ་པ་ལ་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ད་ལུང་པ། མང་པོ་ཞེ་པོ་ལ་བསྟན་པ་རེད། ཨ་ནེ་གློག་བརྙན་བསྟན་པ་ནང་བཞིན་ཨ་ནེ་ང་ས་ཆ་ག་བ་ལ་སྐད་བཏང་པ་ཡིན་ནའང་ང་རང་སྐད་ཆ་བཤད་ག་འདུག་ཕྱིན་པ་ཡིན་རེད་བ། ཨ་ནེ་ཨ་ནེ་མཐོ་རིམ་སློབ་གྲྭ་ཁག་ཡིན་པ་ཡིན་ནའང་རེད། ཨ་ནེ་ཁ་ས་བ་ད Movie Hall དེ་འདྲ་ཡིན་པ་ཡིན་ནའང་རེད་ག་བ་ག་ས་ལ་ད་དུས་སྟོན་ག་བ་ག་ས་ལ་འདུག་ཕྱིན་ཨ་ནེ་འདི་ཕྱིན་དུས་ཙམ་པ་ལ་ད། ས་ཆ་རེ་རེ་གི་མི་སྣ་མཉམ་དུ་སྐད་ཆ་བྱུང་དུས་ཙམ་པར་གཅིག་གློག་བརྙན་གྱི་ནུས་པ་དེ་ཤུགས་ཆེན་པོ་ཚོར་བ་ཡ་བྱས། ཨ་ནི་ང་ཚོས་ད་ག་དཔེར་ན་ཆ་བཞག་ན་ཕ་ས་བུ་ཐུག་དེ་སྒེར་གཅིག་གི་ལོ་རྒྱུས་རེད་བ་སྒྲུང། ཨ་ནི་སྒེར་གཅིག་གི་སྒྲུང་དེ་འཁྱེར་ནས་ང་ཚོའི་བོད་པ་གང་གང་ཙག་གི་གནས་སྟངས་ཐོག་ལ་ཅིག་ཕྱི་ལོགས་ལ་བཤད་ཐུབ་ཡ་གི་ནུས་པ། ད་དེ་འདྲའི་ནུས་པ་ཆེན་པོ་ཞིག་མཐོང་ཡོང་དུས་ཙམ་པ་ལ་ད་མ་འོངས་པ་ལ་ང་ཚོ་དེ་འདྲའི་ཐོག་ལས་ཀ་བྱེད་མཁན་མང་བ་ཅིག་དགོས་འདུག་བསམ་བྱས་ཨ་ནེ་འདུག་ང་ཚོ་ལས་འགུལ་དེ་བྱེད་ཀྱི་ཡོད་རེད་ད་ད་ལྟ་ང་ཚོ་ལོ་གསུམ་ཟིན་ཀ་ལོ་གསུམ་དང་ཕྱེད་ཀ་ཞིག་འགྲོ་གི་འདུག་རེད་བ་ང་ཚོ་ཅིག་ཚོགས་པ་བཙུགས་ནས་ཨ་འདིའི་ནང་ལོགས་ལ་ང་ཚོའི་གི་ཟབ་སྦྱོང་ད་ག་ནང་བཞིན་ཆེད་ལས་པའི་ལམ་སྟོན་ལས་རིམ་དེ་ཚོའི་བརྒྱུད་ནས་ཨ་ད་ད་ང་ཚོ་བོད་པའི་གཞོན་སྐྱེས་ཁ་ཤས་ཅིག་གིས་གློག་བརྙན་བཟོས་བཞག་པ་དེ་འདྲ་ཡོད་རེད་ད་ད་ལྟ་ཆར་ལ་ང་ཚོ་ཨ་རི་ལ་ས་ཆ་ཁ་ཤས་ཁ་ཤས་ཅིག་ལ་འདུག་བསྟན་ཡག་གི་འཆར་གཞི་ཡོད་རེད་བ་ཨ་འདི་ཚོ་ཅིག་གཟིགས་པ་ཡིན་ན་ང་ཚོ་འགོ་བཙུགས་ནས་བྱས་ད་ལྟ་བར་དུ་ཨ་ག་རེ་རེད་ཆེད་ལས་པ་གསར་བ་ཡར་ལངས་ཡག་ཐོག་ལ་ཅིག་ག་རེ་རེད་ཨ་ཕན་ག་ཚོད་ཐོགས་ཐོགས་ཡོད་མེད་དང་ཨ་ནི་མ་འོངས་པ་ལ་ནུས་པ་ཤུགས་ཆེན་པོ་ཐོན་ཐུབ་ཡག་ཡོད་པའི་གི་རྣམ་པ་ཤུགས་ཆེན་པོ་ཅིག་འདུག་མཐོང་གི་འདུག་རེད་བ། ཨ་འདི་ནས་ད་ང་ཚོ་དཀའ་ངལ་ཐོག་ལ་ཅིག་ཞུས་པ་ཡིན་ན་གཙོ་བོ་འདི་ད་ག་ལབ་རེད། ང་ཚོ་སྐྱབས་བཅོལ་གྱི་མི་ཡིན་དུས་ཙམ་པ་ལ་དཔལ་འབྱོར་ཐོག་ལ་དེ་ག་དུས་ནས་དཀའ་ངལ་ལྟ་བུ་ཅིག་ཡོད་རེད་བ། ཨ་ནི་ད་ང་ཚོའི་ཚོགས་པ་ལྟ་བུ་ཅིག་ཡིན་པ་ཡིན་ན་ང་ཚོ་དེ་ནང་ལོགས་ལ་ལས་ཀ་བྱེད་མཁན་ཚང་མ་ཨ་ཁ་སོག་རེད། དེ Volunteer རང་ཡིན་རེད་བ། གླ་མེད་ཐོག་ནས་འདུག་ཚང་མ་ལས་ཀ་བྱེད་ཀྱི་ཡོད་རེད་ཨ་ང་ཚོ་ལ་མཚམས་མཚམས་རྒྱབ་སྐྱོར་བྱེད་མཁན་ཏིག་ཙ་ཏིག་ཙ་ཡོད་རེད་དཔེར་ན་ཆ་བཞག་ན Tibet Fund གི་རྒྱབ་སྐྱོར་བྱས་ཨ་ང་ཚོ་ལ་རྒྱབ་ཆུ་རྒྱབ་སྐྱོར་དངུལ་ག་ཚོད་བྱུང་པ་ཡིན་ན་འདི་གང་ཚང་ཨ་ནི་ལས་འཆར་ཐོག་ལ་འདུག་འགྲོ་སོང་བཏང་ཨ་ད་འདྲའི་ཆ་ལ་འདུག་བྱས་ནས་ད་འདུག་ལས་ཀ་བྱེད་བསྡད་ཡོད་རེད་རོ་ཨ་ནི་མ་འོངས་པ་ལ་ཅིག་ང་ཚོའི་བོད་མི་ནང་ལོགས་ལ་ཡང་རྒྱབ་སྐྱོར་བྱེད་མཁན་བྱུང་པ་ཡིན་ན་ཨ་ནི་ཏིག་ཙ་ཅིག་ཕན་ཐོགས་རེད་བསམ་གྱི་འདུག་ལགས། ད་ལྟ་བུ་དོ་ད་རྣམ་པ་ཚོས་ཀྱིས་ད་ལས་འཆར་མང་པོ་ཞེ་པོ་གནང་ཡོད་རེད་སྒྲུང་ཞིག་ད་གློག་བརྙན་བཟོ་སྐྲུན་གྱི་ཟབ་སྦྱོང་གནང་དེ་ཡང་ལས་འཆར་ད་གཙོ་བོ་གཙོ་བོ་ག་རེ་ག་རེ་གནང་གི་ཡོད་ནམ།
ལགས་འོང་ང་ཚོ་དང་པོ་འགོ་བཙུགས་པ་དེ་ད་ལྟ Live From Dharamsala ལབ་བྱས་ཅིག་འགོ་བཙུགས་རེད་བ་ཨཱ་དེ་དེ་ང་ཚོའི YouTube ནང་ལོགས་ལ་ཨཱ་ནི་བོད་པའི་གི་གཞས་ཐོག་ལ་ལས་འཆར་བྱས་ཡོད་རེད། ཨ་འདི་དེ་ང་ཚོའི་གཙོ་བོ་དེ་ད་བོད་པའི་གཞོན་སྐྱེས་ནང་ལོགས་ལ་ད་གིན་སྔོན་ལ་ཞུས་པ་ནང་བཞིན་ང་ཚོའི་སྒྲུང་ལབ་དུས་ཙམ་པ་གློག་བརྙན་གཅིག་པོ་ཅིག་བརྩི་གི་མེད་རེད་བ། གཞས་ཐོག་ནས་ཡིན་པ་ཡིན་ནའི་རེད་རི་མོ་ཐོག་ནས་ཡིན་པ་ཡིན་ནའི་རེད། རྩོམ། རྩོམ་ཐོག་ནས་ཡིན་པ་ཡིན་ནའི་དེ་ཚང་མ་གལ་ཆེན་པོ་ཅིག་བརྩིས་བྱས། ཨ་དང་པོ་ང་ཚོས་ལས་འགུལ་འགོ་བཙུགས་ཡ་དེ་ད་ལྟ་གཞས Live From Dharamsala དེའི་ཐོག་ནས་འགོ་བཙུགས་པ་རེད། ཨ་འདི་གི་དམིགས་ཡུལ་དེ་ང་ཚོའི་གཞོན་སྐྱེས་ལ

ཆེད་ལས་པའི་ལམ་སྟོན་ལས་རིམ Mentorship། འདི་དེ་ང་ཚོ་ལོ་ལ་ཐེངས་མ་རེ་རེ། བོད་པའི་གི་གཞོན་སྐྱེས་གཉིས་གཉིས་བདམས། ཨ་ནི་ཁོང་ཚོ་ལ་ཁོ་རང་ཚོའི་གི་གློག་བརྙན་བཟོ་ཡས་ལ། དཔལ་འབྱོར་གི་རྒྱབ་སྐྱོར། ཨ་ད་ག་ནང་བཞིན་ལམ་སྟོན་གི་རྒྱབ་སྐྱོར། ཨ་ལམ་སྟོན་བྱེད་མཁན་དེ། ཕྱི་རྒྱལ་གི་ཕྱི་རྒྱལ་གི་ཡིན་པ་ཡིན་ནའི་རེད་ང་ཚོ་བོད་པའི་ནང་ལོགས་ནས་ཡིན་པ་ཡིན་ལེ་རེ། ཆེད་ལས་པ་ད་ལྟ་བར་དུ་ཕྱག་ལས་གནང་བཞག་འགྱོག། ཨ་ནི་བྱ་དགའ་མང་པོ་ཐོབ་བཞག་འགྱོག། མིང་ཡོད་འགྱོག་དེ་འདྲའི་མཉམ་དུ་ཐུག་ནས་ཨ་ནི་ལམ་སྟོན་བྱས་བྱས་ཁོ་རང་ཚོ་གི། གློག་བརྙན་ཐུང་ཐུང་རེ་རེ་བཟོ་ཡ། ད་འདིའི་ལས་འཆར་དེ་ད་ལོ་ལོ་ལོ་གསུམ་པ་ཆགས་འདུག་བ། ཨ་ནི་ད་ལོ་ལོ་ལ་ཡ་ཨ་ནི་ང་ཚོ་ལམ་སྟོན་བྱེད་མཁན། ས་ཁུལ་འབྲུག་ནས་གློག་བརྙན་བཟོ་མཁན། སྙན་གྲགས་ཅན་གཉིས། ད་ལྟ་བཀྲ་ཤིས་རྒྱལ་མཚན་ལགས་དང། བདེ་ཆེན་རོ་ཌར་ལགས་ཁོ་རང་གཉིས་བྱས་ཨ་ནི་ང་ཚོ་བོད་པའི་གཞོན་སྐྱེས་གཉིས་ལ་ད་ལྟ་ལམ་སྟོན། བྱས་དང་བྱེད་བཞིན་པ་རེད། ཨ་ནི། ཟླ་ཉིན་ལོ་བྱས་པ་ཡིན་ན་ཟླ་ཉིན་ལོ་ལ་ཡང་ང་ཚོ་ཀོ་རི་ཡ་ནས་གློག་བརྙན་བཟོ་མཁན་གཅིག་དང། ཇ་པན། ཉི་ཧོང་ནས་གློག་བརྙན་བཟོ་མཁན་གཅིག་གི་འདུག། ལམ་སྟོན་བྱས་ནས་ཨ་ནི་ང་ཚོ་ད་ལྟ་དེ་དེའི་ལས་འཆར་དེ་འདུག་འགྲོ་བསྡད་ཡོད་རེད། ཨ་ད་ག་ནང་བཞིན་ད་སླབ་གྲྭ་ཁག་ནང་ལོགས་ལ་ཡང་ང་ཚོའི་གི་ཟབ་སྦྱོང་དེ་འདྲ་སྤྲད་ཀྱི་ཡོད་ད་སླབ་གྲྭ་ཁག་ནང་ལོགས་ལ་གློག་བརྙན་བཟོ་སྟངས་སྒྲུང་འབྲི་སྟངས། སྒྲོམ་གཞས་དང་དེ་འདྲའི་ཐོག་ལ་ཟབ་སྦྱོང་སྤྲད་ཀྱི་ཡོད། ད་འདི་ཡི་དམིགས་ཡུལ་དེ་གཙོ་བོ་དེ་ག་རོ་སློབ་ཕྲུག་ཚོ་ལ་ད་རྗེས་མ་གློག་བརྙན་བཟོ་མཁན་དེ་ཆགས་ན་བྱས་བྱས་འདུག་རེ་བ་ཤུགས་ཆེ་ཤོས་དེ་མ་རེད་བཟོ། ང་ཚོའི་བསམ་བློ་ལ་ཡ། སློབ་ཕྲུག་ཁག་ལ་སུ་སུ་ཚོ་ད་དབྱིན་སྐད་ནང་ལ་ཤོད་པ་ཡིན་ན Empower བྱས་བྱས་རོགས་བ་སུ་སུ་ཚོ་གདེང་ཚོད་སླེབས་ཡ་སུ་སུའི་ད་ཁོང་ཚོ་ལ་རེ Project རེ་རེ་སྤྲད་ཨ Project དེ་འགོ་ཚུགས་ནས་བྱས་ན་ཚར་ཡ་བར་དུ་ལ་ང་ཚོས་རྒྱབ་སྐྱོར་བྱས་ཟབ་སྦྱོང་གི་བརྒྱུད་ནས་ཨ་འདི་བྱེད་དུས་ཙམ་པ་ལ་ཡང་མཐའ་མ་དེ་ལ་སློབ་ཕྲུག་དེ་ཚོ་ལ་ཡ་གཅིག་ནམ་རྒྱུན། མང་ཆེ་ཆ་ཤས་ལེན་མཁན་མང་ཆེ་ལ་འཛིན་གྲྭ་ནང་ལོགས་ལ་ཏོག་ཙམ་ཁུ་སིམ་པོ་བྱས། སྐད་ཆ་བཤད་དང་བཤད་མ་ཐུབ་མཁན་དེ་འདྲས་བྱས་ཡིན་དུས་ཙམ་པ་ལ། མཐའ་མ་དེ་ལ་ང་ཚོ་ཟབ་སྦྱོང་ཚར་ནས་འདུག་ས་མིག་ལྟ་དུས་ཙམ་པ་ལ་ཚང་མ་ལ་སོ་སོ་ཅིག་གདེང་ཚོད་ཤུགས་ཆེ་རུ་སླེབས་ཡ་དང་དེ་འདྲས་ཀྱི་རྣམ་པ་ཅིག་འདུག་མཐོང་བསྡད་འདུག་ལ། ཨ་ནི་ད་ག་ནང་བཞིན་ད་ཟབ་སྦྱོང་དེ་ང་ཚོ་བསླབ་གྲྭ་བསླབ་གྲྭ་ཁག་ལ་ཕྲུ་གུ་ཆུང་ཆུང་ལ་གཅིག་པོ་མིན་པ་བྱས་ཡང་རྒན་པ། མཐོ་རིམ་སློབ་གྲྭ་ཐོན་ཚར་ཀྱོ། ཡང་ན་སློབ་གྲྭ་ལ་ཁྱོན་ནས་མ་ཕྱིན་ཀྱོ། ད་ང་ཚོའི་གི་ལས་བྱ་ནང་ལོགས་ལ་ཡིན་གཅིག་མིན་གཅིག་སློབ་གྲྭ་གི་ཁ་སོགས་རེད། སློབ་གྲྭ་གི Degree ཡིག་ཆ་ཅིག་ཁྱེར་ཏེ་ཡོང་དགོས་རེད་ཟེར་གྱི་འདུག་ཞུས་མེད་རོ། ང་ཚོའི་ད་ནུས་པ་དེ་མི་ཚང་མ་ལ་ཡོད་པ་རྩིས་ནས་སུ་ཡིན་པ་ཡིན་ནས་ད་སྒྲུང་གི་ཐོག་ལ་ཕྱག་ལས་གནང་བསྡད་ཡོད་པ་ཡིན་ན་ཨ་ང་ཚོ་གི་རྒྱབ་སྐྱོར་དང། ཟབ་སྦྱོང་ནང་ལོགས་ལ་འཛུལ་ཞུགས་བྱེད་ཡག་གི་གོ་སྐབས་འདུག་ཕུལ་གོ་རེད། ཨ་ད་ག་ནང་བཞིན་ད་ང་ཚོའི་གི་ད། ལས་ཀ་གལ་ཆེ་ཤོས་གཅིག་དེ་གློག་བརྙན་བཟོ་ཡ་རེད། ཨ་ནི་ང་ཚོའི་འདི་ནང་ལོགས་ལ་ཚང་མ་གློག་བརྙན་བཟོ་ཉེན་ཡིན་དུས་ཙམ་པ་ལ་ང་ཚོའི་གི་ད་ལྟ་འགྲོ་དང་འགྲོ་བཞིན་པའི་གི་ལས་འགུལ་ནང་ལོགས་ལ་ང་ཚོ་བོད་པའི་གློག་བརྙན་བཟོ་ཉེན་ད་ད་ལྟ་བར་དུ་ཕྱག་ལས་ག་ལ་གང་འཚམས་གནང་ཚར་སྐྱོགས་བཞི་བསྡུ་རུབ་བྱས་ནས་ཨ་ནི་ད་ད་ང་ཚོ་གློག་བརྙན་རིང་པོ་ཅིག་བཟོས་འོག་རེད་ཨ་འདི་དེ་ད་ད་བཟོས་དང་བཟོ་བཞིན་པ་རེད། ནང་ལྟ་འདི་ང་ཚོ་ད་ལས་འགུལ་ཐོག་ལ་མང་པོ་བྱས་ཡོད་འདུག་ཡིན་ནས་མདོར་བསྡུས་འདི་འདྲའི་ལྟ་བུ་ཞིག་རེད་འདི་ལས་ལྷག་ག་ཨ་ད་བོད་གཞུང་ལྟ་བུ་ཞིག་ཡིན་པ་ཡིན་ན་བོད་གཞུང་ལ་ཡང་འདི་འདྲའི་ཆེད་ལས་པ་ག་དུས་ནས་དགོས་བསྡད་མཁན་ལྟ་བུ་ཞིག་རེད་ཤག་རོ་ཨ་ད་ལྟའི་ཆར་ལ་ད་བོད་པ་མང་པོ་ཞིག་རྡ་རམ་ས་ལ་ལ་བཞུགས་འོག་མ་རེད་ཚང་མ་ཁ་གྲམས་བསྡད་ཡོད་དུས་ཙམ་པ་ལ་དྲ་རྒྱ་ཐོག་ནས་སྙོབ་དགོས་ཀྱི་འདུག་ཨ་དེ་ཡིན་དུས་ཙམ་པ་ལ་ཨ་ནི་བརྙན་ཐུང་གི་ཐོག་ལ་ལས་འཆར་འདི་གལ་ཆེན་པོ་ཡིན་དུས་ཙམ་པ་ལ་ད་བོད་གཞུང་ལ་ང་ཚོའི་ཐོག་ནས་ད་ཁོ་རང་ཚོ་ལ་རྒྱབ་སྐྱོར་ག་རེ་དགོས་ཀྱི་འདུག་ནས་ཨ་ནི་ག་དུས་ནས་ང་ཚོ་འདུག་ཨ། ཞུས་ཡོད། ལའང་འཛིན་གྲྭའི་གྲོགས་ཆོས་རེ་བླངས། ད་ལྟ་རྣམ་པ་ཚོས་ཀྱིས་ད་གློག་བརྙན་བཟོ་སྐྲུན་བྱེད་འདོད་ཡོད་པ་ཚོ་ལ་ཆེད་ལས་པའི་ལམ་སྟོན་ལས་རིམ་ཞིག་དེ་འདྲ་ཅིག་གོ་སྒྲིག་གནང་གི་ཡོད་གསུངས་སོང་ཏང་ཙུའུ Mentorship ཞུ་རེད་པ། གལ་སྲིད་འདི་ལ་མཉམ་ཞུགས་གནང་འདོད་ཡོད་པ་ཡིན་ན་འདི་ལ་ཡང་ཆ་རྐྱེན་ག་རེ་ག་རེ་རེ་ཚང་དགོས་ཀྱི་ཡོད་དམ། ལའང་ད་འདི། ཆེད་ལས་པའི་ལམ་སྟོན་ལས་རིམ་དེ་ལ་ཡང་ང་ཚོ་ལོ་ལ་ཐེངས་མ་གཅིག། སྙན་ཞུ་ཡང་བསྡུ་གི་ཡོད་པ། ཨ་ནེ་སྙན་ཞུ་བསྡུ་དུས་ཙམ་པ་ལ་ཅིག། ཆེད་ལས་པ་འགྲོ་སྟངས་རང། ད་ལྟ་ཕྱི་རྒྱལ་ནང་ལོགས་ལ་ཅིག Grant། སློང་ཡག་གི་ལམ་ཁ་ཟ། དེ་འདྲའི་ལ Mentorship ནང་ལོགས་འཛུལ་འཛུལ་ཞུགས་བྱེད་དུས་ཙམ་པ་ལ Application འདུག་སེ་ལེན་གོ་རེད་སྙན་ཞུ་ལེན་གོ་རེད། ཨ་སྙན་ཞུ་ལེན་དུས་ཙམ་པ་ལ་སྒེར་རེ་རེ་རེ་གི་གློག་བརྙན་དང་སོ་སོའི་གི་ད་སྒྲུང་བཤད་ཡག་གི་འདོད་པ་ཡོད་པའི་འདོད་པ་ག་རེ་ཡོད་མེད་གི་ད་རྒྱུ་མཚན་བྲིས་ཡག། ད་ག་ནང་བཞིན་སྒྲུང་དེ་ང་ཚོ་ལ་བཏང་དགོས་ཡག། ཨ་ནི། ད་ཕུགས་རྒྱང་རིང་པོ་ཅིག་མ་འོངས་པར་དེའི་ནང་ལོགས་ལ། ལས་འགུལ་འདིའི་ནང་ལོགས་ལ་འཛུལ་ཞུགས་བྱེད་འདོད་ཡོད་པའི་གི་རྣམ་པ་ཤུགས་ཆེན་པོ་ཞིག་སྟོན་པ་ཡིན་ན། ཨ་ནི་ང་ཚོའི་གི་འདུག། ག་ལ་བར་ད། སྙན་ཞུ་མང་པོ་གནང་ནས་འདུག་གདམ་ག་བྱེད་དགོས་བར་རོ། ཨ་ནི་ད་ལོ་ལ་ཆ་བཞག་པ་ཡིན་ན་ང་ཚོ་སྙན་ཞུ་ག་ལ་གང་འཚམས་འབྱོར་སོང། ཨ་ནི་ཡིན་ནས་ད་དཔལ་འབྱོར་ཐོག་ནས་ང་ཚོ་ད་ཚང་མ་ལ་འདུག། ཚང། ཁོ་ཚོ་མང་པོ་ཅིག་དབྱིངས་ཡོད་པ་ད་དཔེ་ཡག་པོ་རེད་བསམ་གི་འདུག་རོ། ཡིན་ནས་ཚང་མ་ལ་རྒྱབ་སྐྱོར་བྱེད་ཡ་ལ་ཡང་ང་ཚོར་དཔལ་འབྱོར་གི་ནུས་པ་མེད་དུས་ཨ་ནི་ལོ་ལ། སློབ་ཕྲུག་གཉིས་ལ་ཨ་ནི་གང་ཡོང་ཡོང་ཅིག་ང་ཚོས་རྒྱབ་སྐྱོར་ཞུ་གི་ཡོད། ད་རྣམ་པ་ཚོས་ད་བོད་པས་བཟོ་སྐྲུན་བྱས་པའི་ད་བོད་པའི་གློག་བརྙན་ཐུང་ཐུང་དེ་འདྲའི་མང་པོ་ཅིག་ད་ཨ་རིའི་མངའ་སྡེ་ཁག་ལ་སྐོར་སྐྱོད་གནང་ནས་སྟོན་གར་ཕེབས་ཀྱི་འདུག་དེའི་སྐོར་ལ་ཨ་ནི་ངོ་སྤྲོད་ཞིག་གནང་དང།
ལགས་འོང་ད་ང་ཚོས་འདི་ད་ལྟ་ལས་བྱ་དེ་གཙོ་བོ། ཡུན་རིང་པོ་ནས་བསམ་བློ་བཏང་བྱས་ཕྱི་ལོགས་ལ་ཅིག་འགྲེམས་སྟོན་བྱེད་དགོས་བསམ་བྱས། འཆར་གཞི་ཟེར་ཡས་དམིགས་བསལ་གང་ཡང་ཡོད་མ་རེད་པ། ཨ་ནི་ང་རང་ད་ལྟ་དེ་ཨ་རི་ལ་སྒེར་གྱི་ལས་ཀའི་ཐོག་ལ་ཏོག་ཙམ་སྐོར་བ་བརྒྱབ་བསྡད་ཡོད། ཨ་ནི་དེ་ནས་དེའི་ཐོག་ནས་ཨ་ནི་ད་ལྟ་དེ། Madison། བོད་མི་ཁ་ཤས་ཀྱིས་དེ།

ཇཱ་པན། ཀོ་རི་ཡ། ཨ་འདག་ན་ཤིང། མོང་གོ་ལི་ཡ། ཨ་ད་ག་ནང་བཞིན་ད། རྒྱལ་སྤྱིའི་གི་ཡུ་རོབ་ནང་ལོགས་བྱས། རྒྱལ་སྤྱིའི་གི་གློག་བརྙན་ད་སྣ་ཁ་འདྲ་མི་འདྲ་གཟིགས་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི་འདུག་ར། ཨ་འདི་ནས་ད་གཉིས་པ་དེ་ཨ་ནི། ལམ་སྟོན་ལེན་དགོས་ཡ་ཅིག་རེད་པ། ཨ་ནི་ད་འདིའི་དོན་དག་ལ་ང་ཚོས་ད་ལྟ་དེ mentorship ཆེད་ལས་པའི་ལམ་སྟོན་ལས་རིམ་དེ་བྱེད་ཀྱི་ཡོད་རེད། ད་ག་ནང་བཞིན་ད། ལམ་སྟོན་བྱེད་མཁན་ཅིག་དང། དེའི་ཐོག་ལ་ལས་ཀ་བྱེད་མྱོང་ཡོད་མཁན་ཅིག་མཉམ་དུ། མཐུད་ཡ་དེ་གལ་ཆེན་པོ་ཞེ་པོ་རེད་བསམ་གི་འདུག་ར། ག་རེ་བྱས་ཟེར་ན། གློག་བརྙན་བཟོ་ཡ་གི་ལས་རིམ་དེ་ག་དུས་ཡིན་ནའི་ཅིག་མི་གཅིག་གིས་བྱེད་ཐུབ་ཡ་དེ་འདྲ་མ་རེད། ག་དུས་ཡིན་ནའི་ད་མི་མང་པོ་ཅིག་གི་རོགས་པ་དགོས་མཁོ་ཡོད་དུས་ཙམ་པ་ལ། ཨ་ནི་མི་མཉམ་དུ་འབྲེལ་བ་བྱེད་ཡ་དང། ཨ་ནི་ལམ་སྟོན་ལེན་ས་འཚོལ་ཡ་ཅིག་རེད་པ། དེ་གལ་ཆེན་པོ་རེད་བསམ་གི་འདུག་ར།
ལགས་སོ་བསྟན་འཛིན་ཚེ་བརྟན་ལགས་དེ་རིང་ཁྱེད་རང་ང་ཚོའི་ལེ་ཚན་ནང་ལ་ཕེབས་བྱས་སྒྲུང་ཞེས་པའི་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་དེ་འཛུགས་གནང་དགོས་པའི་དམིགས་ཡུལ་དང་ཨ་གློག་བརྙན་བཟོ་སྐྲུན་པའི་མཐུན་ཚོགས་དེའི་ཐོག་ནས་གློག་བརྙན་ཙམ་མ་ཡིན་པར་ཨ་ནི་སྒྲུང་ཐོག་ལ་ཕྱག་ལས་གནང་མཁན་ད་རི་མོ་བྲིས་གནང་མཁན་ཡིན་ནའི་འདྲ་ཕྱག་དེབ་བྲིས་གནང་མཁན་ཡིན་ནའི་འདྲ་ད་པར་ལེན་གནང་མཁན་ཡིན་ནའི་འདྲ་ཨ་འདི་ཚང་མའི་ཐོག་ལ་ཨ་ནི་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་ལ་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ངོ་སྤྲོད་གསལ་པོ་ཞིག་གནང་སོང་བཀའ་དྲིན་ཆེ་ཞུ་ཡིན། ལགས་འོང་ཐུགས་རྗེ་ཆེ་ལགས་ཨ་འདི་ནས་ད་ང་ཚོའི་གི་ལས་འགུལ་ཐོག་ལ།

མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་རྒྱལ་སྤྱི་ནང་མི་སྤྱིའི་དབང་བསྒྱུར་རིང་ལུགས་ཇེ་དམའ་དུ་འགྲོ་བཞིན་ཡོད་པ་དང་དམངས་གཙོའི་རིང་ལུགས་ལོག་ལམ་དུ་ཞུགས་པ་སོགས་ཀྱི་རྐྱེན་པས་གཞོན་སྐྱེས་རྣམས་སྲིད་དོན་མ་ཞུགས་པའམ་ཕྱིར་འཐེན་བྱེད་བཞིན་ཡོད་པ་དང་བཙན་བྱོལ་བོད་མིའི་དམངས་གཙོའི་རིང་ལུགས་ནི་མཚུངས་པ་མེད་པའི་རང་བཞིན་དང་ཚན་རྩིས་ཇི་ཡོད་སོགས་སྐོར། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་དང་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ད་ཐེངས་འདི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ད་ཉེ་ལམ་འཛམ་བུ་གླིང་ཁྱོན་ཡོངས་ནང་ལོགས་ལ་ཅིག་ཆབ་སྲིད་རེད་ཅིག་དུས་ཀྱི་འགྱུར་བ་ཆེན་པོ་ཅིག་འགྲོ་བཞིན་པའི་གི་དུས་འདིར། དམངས་གཙོའི་རིང་ལུགས་ལ་ཡང་འགྱུར་བ་ཆེན་པོ་ཅིག་ཕྱིན་པ་ཅིག་ད་རྒྱལ་སྤྱིའི་ནང་ལོགས་ལ་སྙན་ཐོ་རེད་ཉམས་ཞིབ་པ་མང་པོ་ཅིག་གིས་གསུང་བསྡད་ཡ་གི་གནད་དོན་ཅིག་ཆགས་བསྡད་གི་འདུག་ཨ་ནི་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་ང་ཚོ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་ནང་ཕྱག་ལས་གནང་བཞིན་པ་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་གདན་འདྲེན་ཞུས་བྱས་ད་ད་ལྟ་སྤྱི་ཡོངས་ནས་དམངས་གཙོ་དང་འབྲེལ་བ་ཡོད་པའི་གི་འགྱུར་ལྡོག་འདིའི་དོན་རྐྱེན་ག་རེ་ཡིན་མིན་དང་དེ་ནས་གནད་འགག་གཅིག་དེ་ད་ལྟ། བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་དམངས་གཙོ་ཡང་དག་པའི་རིང་ལུགས་ཀྱི་འོག་ལ། གཙོ་སྐྱོང་བྱེད་བཞིན་པའི་ཐོག་ད་འགྱུར་ལྡོག་ག་རེ་འགྲོ་གི་ཡོད་མེད་དང་ཡང་གཅིག་མེད་དུ་མི་རུང་བའི་གི་དཀའ་ངལ་ཁག་ཅིག་ག་རེ་འཕྲད་ཀྱི་ཡོད་མེད་ཐོག་གླེང་སློང་ཞུ་ཡས་ཡིན་ཨ་ནི། ང་ཚོའི་ལེ་ཚན་ནང་ཉི་མ་འོད་ཟེར་ལགས་ཕེབས་ཡོད་ཨ་ནི། ད་ལྟ་ངོ་སྤྲོད་ཞུས་པ་ནང་བཞིན་རང་ངའི་དྲི་བ་དང་པོ་དེ་འདི་ཆགས་ཀྱི་འདུག་ད་ལྟ། ད་གསན་མཁན་རྣམ་པ་ཚོས་ཅིག་དམངས་གཙོ་འདི་ག་འདྲ་ཅིག་ལ་གོ་དགོས་ཀྱི་ཡོད་རེད། ཁོ་སྤྱི་ཡོངས་ནས་ཚང་མས་ཅིག་མཁྱེན་བསྡད་ཀྱི་ཡོད་རེད་དེ་ཡིན། ཡང་ཞིབ་ཕྲ་དམངས་གཙོ་ལ་ཅིག་གོ་བ་མ་འདྲ་ལེན་དགོས་ཡ་འདི་འདྲའི་གནད་དོན་ཡོད་ན་ཨ་ནི་ང་ཚོ་ཉི་མ་འོད་ཟེར་ལགས་ད་ལྟ་ཐོག་མ་འདི་དམངས་གཙོ་འདི་ག་འདྲ་ཅིག་གོ་དགོས་ཀྱི་ཡོད་རེད་ད་ལྟའི་གི་དུས་འདི་ལ་ད་འཛམ་བུ་གླིང་ནང་ལོགས་ལ་དམངས་གཙོ་འདི་ད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Fragile དངོས་པོ། ཛ་དྲག་པོ་ལུག་ཅིག་ག་འདྲ་ཆགས་བསྡད་ཡོད་ན། དང་པོ་དེ་གསན་མཁན་རྣམ་པ་ཚང་མར་འཚམས་འདྲི་ཞུ་བ་ཡིན། ཨ་ནི་རེད་ད་ཁྱེད་རང་དམངས་གཙོ་གི་ཁོ་རང་འགྲེལ་བཤད་ལབ་ན་རེད་ཁོ་རང་གོ་དོན་མི་འདྲ་བ་མང་པོ་ཞིག་སྤྱིར་བཏང་ཡོད་བསྡད་པ་ཅིག་ཆགས་བསྡད་ཡོད་ར་ད་མང་ཡོངས་གྲགས་ཆེ་ཤོས་དེ་ལ་ཡང་ཨ་ནི་ང་ཚོ་ནམ་རྒྱུན་གྲགས་པ་ཨ་ནི།

ཁོ་རང་དམངས་གཙོ་དེ་ལ་ཡ་རིམ་པས་རིམ་པས་རིམ་པས་འགྱུར་བ་མང་པོ་ཞིག་ཐེབས་ཡོད་ད་ཡིན་ན་ཡང་ང་ཚོ་གལ་ཆེ་ཤོས་དེ་ག་དུས་ཡིན་ན་ང་རང་ཚོ་མི་མང་ཆེ་བ་ཅིག་གིས་དམངས་གཙོ་ཟེར་ཡ་གི་གོ་དོན་དེ་ཐེངས་ཤིག་ཨ་ནི་མཚམས་མཚམས་བསམ་བློ་གཏོང་ཕྱོགས་ནོར་འཁྲུལ་མེད་ན་མཚམས་མཚམས་ང་རང་སྒེར་ལས་ན་ག་དུས་ཡིན་ན་དེ་འདྲའི་ཚོར་བ་ཅིག་ཡོད་དམངས་གཙོ་ལབ་དུས་མི་མང་ཆེ་བ་ཅིག་གིས་གཞུང་ཅིག་དང་སྒྲིག་འཛུགས་ཅིག་དང་སྒྲིག་འཛུགས་ཀྱི་ལམ་ལུགས་དང་མ་ལག་དེ་འདྲ་ཅིག་ལ་ཡ་ངོས་འཛིན་བྱེད་ཀྱི་འདུག་ཡིན་ན་ད་དེ་གཙོ་བོ་གཅིག་ད་རེད་དེ་ཡིན་ན་ཡང་དེ་ལས་ཀྱང་གལ་ཆེ་བ་དེ་ང་ཚོ་གི།

ལགས་འོང་ད་ད་ལྟ་ཅིག་ཨ་མི་རི་ཀའི་ད་ལྟ་རྒྱལ་ས Washington DC ནང་རྟེན་གཞི་བྱས་པའི Freedom House རང་དབང་ཁང་པ་གིས་ད་ལོ་འཁོར་རྒྱལ་སྤྱིའི་ནང་ལོགས་ལ་ཅིག་མི་གཅིག་དབང་སྒྱུར་རེད་ད་ག་ནང་བཞིན་དམངས་གཙོ་དང་འབྲེལ་བའི་གི་ཉམས་ཞིབ་སྙན་ཐོ་ཅིག་འདོན་ཡས་ཀྱི་ད་ལུགས་སྲོལ་ཅིག་ཆགས་བསྡད་ཀྱི་ཡོད་རེད་སྙན་ཐོ་ནང་ལོགས་ལ་ཆ་མཚོན་པ་ཡིན་ན་ཅིག་ལོ་རེ་ནས་ལོ་རེ་ད་ན་ནིང་གི་སྙན་ཐོ་ནང་ལོགས་ལ་ཆ་མཚོན་པ་ཡིན་ན་འཛམ་བུ་གླིང་ནང་ལོགས་ལ་ཅིག་མི་གཅིག་དབང་སྒྱུར་གྱི་རིང་ལུགས་འདི་དར་རྒྱས་དར་ཁྱབ་ཆེ་རུ་ཕྱིན་པ་དང་དམངས་གཙོའི་རིང་ལུགས་འདི་ལ་ད་དོ་ཕོག་དང་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་པ་གི་དེ་འདྲའི་སྙན་ཐོ་ནང་ལོགས་ལ་ཁ་གསལ་བཀོད་བཞག་ད་ག་ནང་བཞིན་རྒྱ་གར་དང་ད་རྒྱ་ནག་ཆ་མཚོན་པ་ཡིན་ན་རྒྱ་ནག་དེ་ད་མི་གཅིག་དབང་བསྒྱུར་རིང་ལུགས་ཆགས་བསྡད་ཀྱི་ཡོད་རེད་དེ་ནས་རྒྱ་གར་དེ་ད་དམངས་གཙོའི་གི་རིང་ལུགས་ཀྱི་རྒྱལ་ཁབ་ཅིག་ཆགས་ཡོད་རེད་ཨ་རྒྱལ་ཁབ་གཉིས་ཀ་ཅིག་བསྡུར་བ་ཡིན་ན་མི་འབོར་གྱི་ཆ་ནས་ད་ཧ་ལམ་འདྲ་བོ་འདྲ་བོ་ཅིག་ཆགས་ཡོང་དུས་ཡིན་ནའི་རྒྱ་ནག་ནང་ལོགས་ལ་ད་མི་གཅིག་དབང་བསྒྱུར་རིང་ལུགས་ཡོད་ཙང་ཅིག་རྒྱལ་ཁབ་ཀྱི་དཔལ་འབྱོར་གི་གནས་བབ་དེ་ཡར་རྒྱས་ཤུགས་ཆེན་ཡིན་པ་དང་རྒྱ་གར་རྗེས་ལུས་ཐེབས་པ་དེའི་རྒྱུ་མཚན་དེ་རྒྱ་གར་ནང་ལོགས་ལ་དམངས་གཙོ་རིང་ལུགས་རེད་བྱས་དེ་འདྲའི་སྙན་ཐོ་ཁག་ཅིག་ངེད་ཀྱིས་ཀློག་ཡས་བྱུང་སོང་ཨ་ནི་ཉི་མ་འོད་ཟེར་ལགས་ཀྱིས་དེའི་ཐོག་ལ་ག་རེ་གསུང་ཡས་ཡོད་ན།
རེད་ད་སྤྱིར་བཏང་དེང་སང་གི་ཆ་ལ་དེ་འདྲའི་བསམ་ཚུལ་ཡོང་མཁན་མང་པོ་ཡོང་གི་ཡོད་ར་ད་སྤྱིར་བཏང་གི་འཛམ་བུ་གླིང་ཁྱོན་ཡོངས་ལ་ཡ་ད་ཅིག་ཕྱོགས་མང་པོ་ཅིག་ནས་ཡང་དམངས་གཙོ་ཉམས་རྒུད་འགྲོ་ཡ་གི་སྒང་ནས་སྐད་ཆ་བཤད་མཁན་ཡང་མང་པོ་ཡོད་ར་ད། དེ་ཆོག་མཆན་སྟེར་བ་ནི་དེ་དངོས་གནས་སྲིད་གྲོགས་བས་ཆགས་ཡོད་རེད་ད་དེ། གཙོ་བོ་དེ། ང་ང་ཚོས་དེ་ལ་ལྟ་དགོས་རེད་བསམ་གྱི་འདུག་གཅིག་གི། དུས་ཀྱི་འགྱུར་ལྡོག་ཅིག་ཡོད་རེད་བ་ད་དཔེར་ན་ཆ་བཞག་ན་སྔོན་མ། དམག་ཆེན་དང་པོ་གཉིས་པ་གི་རྗེས་ལ་ཡ་རྒྱལ་ཁབ་མང་པོ་ཅིག་རང་བཙན་ཐོབ་ཨ་ནི་དེ་སྐབས་ལ་ཡིན་ནའི་ད་དུང་ད་མི་རིགས་དཀར་ནག་གི་དབྱེ་བ་ཟེར་ནའི་རེད་ཡང་ན་གཞན་གྱི་ད། ཀྱི་བཙན་རྒྱལ་རིང་ལུགས་ཀྱི་ཤུགས་རྐྱེན་ད་དུང་མང་པོ་ཅིག་ལྷག་བསྡད་ཡོད་རེད་བ་དེའི་སྐབས་ལ་ཡ་ད་མི་ཚང་མ་གི་གལ་ཆེ་ཤོས་དེ་ག་རེ་བརྩི་དགོས་རེད་ན་སོ་སོ་རང་བཙན་ཐོབ་དགོས་ཡ་དང་སོ་སོ་ལ་རང་དབང་དགོས་ཡ་དང། མི་གཞན་དག་གི་གཉའ་གནོན་གྱི་འོག་ལས་སོ་སོ་ཐར་དགོས་ཡ་དེ་གལ་ཆེན་པོ་ཞེ་ཅིག་བརྩིས་ཡོད་ར་དེ་སྐབས་ལ་ཡ། བྱས་ཙང་མི་ཚང་མ་གི་དེ་འདྲི་ཅིག་ལ་ཡ་དེ་འདྲི་གི་རྩ་དོན་དེ་ཚོ་གལ་ཆེན་པོ་བརྩིས་ཡོང་དུས་ཀ་ལ་ཡ་རང་བཞིན་གྱིས་དམངས་གཙོ་གི་ད་ལྟ་གི་ནས་ཞུས་པ་ནང་བཞིན་དམངས་གཙོའི་ལེགས་ཆ་དེ་ཚོ་ད་ནས་ཅིག་དར་སྤེལ་འགྲོ་ཡ་དང་དམངས་གཙོ་གི་ལམ་ལུགས་དེ་ཡང་ད་ཅིག་ལོ་རྒྱུས་ཀྱི་སྒང་བལྟས་པ་ན་ད་དཔེར་ན་ཆ་བཞག་ན། གྲང་དམག་ཀོལ་བྷར་གྱི་རྗེས་ནས་བཟུང་སྟེ་ད་ད་ལྟ་བར་དུ་ད་དམངས་གཙོ་གི། རྒྱལ་ཁབ་དེ་ཚོ་གི་གྲངས་ཀ་སྒང་བལྟས་པ་ན་དམངས་གཙོ་མང་ཤོས་དར་ཡག་གི་དུས་ཚོད་དེ་ད་ལྟ་ཆགས་བསྡད་པ་རེད། བྱས་ཙང་དེ་འདྲའི་ས་ནི་ད་གང་ལྟར་འཛམ་གླིང་གི་འགྱུར་ལྡོག་མང་པོ་ཅིག་ལ་ཡང་བརྟེན་ཡོང་རེད་བསམ་གྱི་འདུག་དེ་ཚོ་ཆ་ཚང་བརྗེད་ཡིན་ནའི་ལ་ད་ད་ལྟ་གི་དུས་ཚོད་ལ་ཡང་དུས་རབས་ཉི་ཤུ་རྩ་གཅིག་ནང་ལོགས་ལ་ཡང་བརྡ་འཕྲིན་གྱི་དུས་རབས་དེ་ཤུགས་ཆེན་པོ་དར། ལྷག་པར་དུ་ནི་གཅིག་ང་ཚོ་གོ་ལ་གཅིག་གྱུར་ཟེར་ཡག་དང་ད་གཅིག་རྒྱལ་ཁབ་སོ་སོ་སོ་གི་ཚོང་ཚོང་དང་ཁེ་ཕན་དངུལ་གྱི་ཁེ་ཕན་དེ།

ཐམས་ཐམས་ཅད་ཀྱིས་གཅིག་གི་ཡོངས་གྲགས་ལ་ཡང་ཡོངས་ཁྱབ་ཏུ་ངོས་འཛིན་མཛད་དེ་དཔལ་འབྱོར་ཏེ། ཨ་ནི་གོ་གཞི་གཅིག་རེད་མ་གཏོགས་ཀྱི་གཙོ་བོ་དེ་མི་ཚང་མ་ལ་བདེ་འཇགས་དགོས་ཡ་དང་མི་ཚང་མ་ལ་རང་དབང་དགོས་ཡ་དང་མི་ཚང་མ་ལ་ཡ་གཅིག་ཐོབ་ཐང་འདྲ་མཉམ་དགོས་ཡ་དང་དེ་འདྲའི་སྒང་བརྩིས་པ་ན་ད་རྒྱ་གར་དང་རྒྱ་ནག་གཉིས་བར་ལ་ད་གནམ་ས་ལྟ་བུའི་ཁྱད་པར་ཡོད་རེད་བྱས་ཙང་ང་ཚོ་གི་དཔལ་འབྱོར་སྒང་བལྟས་པ་ན་ཕལ་ཆེར་དེ་འདྲ་རེད་དེ་ལས་ཡིན་ནའི་ལ་ཕྱོགས་ཡོངས་ནས་ཡང་ཅིག་བསྐྱར་བ་ཡིན་ན་ཏན་ཏན་གྱི་རྒྱ་གར་གྱི་ཡར་རྒྱས་འགྲོ་སྟངས་དེ་དང་རྒྱ་ནག་གི་ཡར་རྒྱས་འགྲོ་སྟངས་དེ་རྒྱ་གར་གྱི་ཡར་རྒྱས་འགྲོ་སྟངས་དེ། དཔེ་བརྟན་པོ་དང་ཨ་ནི་གཅིག་རེད། དོན་སྙིང་ལྡན་པ་གཅིག་ཡོད་རེད་བསམ་གི་འདུག། ལ་རེད་ད་ད་ལྟ་རྒྱ་གར་གྱི་བཀའ་མོལ་ཞུས་ཡོང་དུས་རྒྱ་གར་ནང་ལོགས་ལ་ད་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་ཆགས་བསྡད་ཡོད་རེད་རྒྱ་གར་གྱི་ད་རང་དབང་ཆ་ཚང་འོག་ལ་ད་ལྟ་ད་བཞུགས་སྒར་རྡ་རམ་ས་ལ་ལ་བོད་མིའི་སྒྲིག་འཛུགས་འདི་ད་དམངས་གཙོ་ཡང་དག་པའི་འོག་ལ་བསྐྱངས་དང་བསྐྱངས་བཞིན་པའི་གི་ད་ནུས་པ་ལྡན་པའི་གི་སྒྲིག་འཛུགས་གཅིག་ལ་ད་མང་པོ་ཅིག་གིས་ངོས་འཛིན་བྱས་བསྡད་ཡ་ཆགས་ཀྱི་འདུག་ད་དེ་ནས་ད་ལྟ་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོ་དང་འབྲེལ་བ་ཡོད་པའི་དྲི་བ་གཅིག་དེ་ད་འདི་ཡིན་ད་ལྟ་སྤྱི་བཏང་ནས་ད་གོ་ལ་ཁུལ་འཛམ་བུ་གླིང་ནང་ལོགས་ལ་ཅིག་ད་ཉམས་ཞིབ་སྙན་ཐོ་ཁག་ཅིག་ད་སྤྱི་བཏང་ནས་འདི་ཚོ་གནས་ཚུལ་མང་པོ་ཅིག་ཉམས་ཞིབ་དང་ད་སྙན་ཐོ་འདི་ཚོ་ལ་ཅིག་བལྟས་བྱས་ནས་དཔྱད་ཞིབ་བྱེད་དགོས་ཀྱི་གནས་སྟངས་ཅིག་ཆགས་ཡོང་དུས་མི་རིགས་ད་བོད་པའི་བོད་པ་མ་རེད་ད་སྤྱི་བཏང་ནས་འཛམ་བུ་གླིང་ནང་ལོགས་ཀྱི་གཞོན་སྐྱེས་མང་པོ་ཅིག་གིས་དེང་སང་ད་སོ་སོའི་རྒྱལ་ཁབ་དང་འབྲེལ་བའི་གི་ཆབ་སྲིད་ཀྱི

བྱས་བས་ན་ཅིག་ང་རང་ཚོའི་གཞོན་སྐྱེས་དེ་ཚོའི་དོ་སྣང་ཆེ་རུ་འགྲོ་དགོས་རེད་བསམ་གྱིས་ད་ནང་བཞིན་གྱིས་ང་ཚོའི་གི་ཡ་བདམས་བཞག་པའི་ད་ཅིག་མི་མང་གི་སྐུ་ཚབ་ཟེར་བ་ར་སྤྱི་འཐུས་དང་དེ་འདྲའི་གི་སྒང་ནས་ཡིན་པ་ན་རེད་ད་ནང་བཞིན་གྱིས་ང་ཚོའི་བོད་མིའི་སྒྲིག་འཛུགས་ནང་ལ་ཕྱག་ལས་གནང་གི་སྒང་ནས་ཡིན་ན་གཞོན་སྐྱེས་གི་གྲངས་ཀ་དེ་སྔོན་མ་དང་བསྡུར་བས་ན་དཔེ་མི་སྲིད་མང་རུ་འགྲོ་གི་ཡོད་རེད་བྱས་ཙང་དེ་འདིའི་ཆ་ནས་ངའི་ང་རང་ཚོ་སྤྱི་ཚོགས་ལ་དེའི་དཀའ་ངལ་དེ་ད་ལྟའི་ཆར་ལ་ད་ཕལ་ཆེར་འཕྲད་གི་མེད་པའི་བཟོ་འདྲ་མཐོང་གི་འདུག་ཡིན་ནའི་ལས་ད་དེ་འཕྲད་ས་གི་གཙོ་བོ་འདྲ་བོ་དེ་ཅིག་འཛམ་བུ་གླིང་རྒྱལ་ཁབ་མང་པོ་ཅིག་ལ་ཏན་ཏན་གྱི་དེའི་དཀའ་ངལ་དེ་ཡོད་རེད་གང་ཡིན་ཟེར་བས་ན་དེང་སང་ཆར་ལ་ཡ། ཁེ་ལས་ཀྱི་སྡེ་ཚན་འདི་ཤུགས་ཆེན་པོ་ཞིག་དར་འོང་དེའི་སྐབས་ལ་མི་མང་ཆེ་བ་ཀྱི་ཁེ་ལས་ནང་ཕར་འཛུལ་ཚར་བའི་ཕྱིར་འོ་ན་ཆབ་སྲིད་སྒང་ནས་མི་གཞན་པ་ལ་ཡ་ཅིག་སེམས་ལ་ཕོག་ཐུག་བཏང་གི་མིན་ཟེར་ཡ་འདྲ་བོ་དེ་འདྲའི་གི་ལྟ་བ་དེ་ཤུགས་ཆེན་པོ་ཡོང་གི་འདུག་ཨ་རང་བཞིན་གི་ད་དེ་ཆབ་སྲིད་གཅིག་པོ་མ་རེད། ཨ་ནི་ཁེ་ལས་ནང་འཛུལ་ཚར་བའི་ཕྱིར་འོ་དཔེར་ན་ཆ་བཞག་རྩོམ་རིག་གི་སྒང་ནས་ཡིན་པ་ན་སྔོན་མ་གི་གཞོན་སྐྱེས་རྩོམ་རིག་སྒང་ལ་ག་ཚད་ཅིག་མཉམ་ཞུགས་བྱེད་ཀྱི་ཡོད་མེད་དང་ད་ལྟ་གི་གྲངས་ཀ་དེ་བལྟས་པ་ན་ཏན་ཏན་གི་མར་ཉམས་ཆག་འགྲོ་བ་རེད་བསམ་གྱིས་དེ་ལ་སོགས་པ་དེ་གང་ལྟར་ཕྱོགས་མང་པོ་ཅིག་སྒང་ནས་ཨ་ནི་ཁེ་ལས་ཀྱི་ཤུགས་དེ་ཡ་འཕར་འོང་བའི་སྐབས་ལ་ཡ།

སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི World Population ལ་ད་རྒྱལ་སྤྱིའི་གི་མི་འབོར་གྱི་རྩད་ཞིབ་ཅིག་གི་ཉམས་ཞིབ་ཐོག་ལ་ད་རྒྱ་གར་ཆ་མཚོན་པ་ཡིན་ན། རྒྱ་གར་ནང་ལོགས་ལ་ལོ་སུམ་ཅུ་སོ་ལྔ་གི་མན་ཆད་དེ་རྒྱ་གར་གི་མི་འབོར་བརྒྱ་ཆ་དྲུག་ཅུ་རེ་ལྔ་ཅིག་ཆགས་བསྡད་ཀྱི་འདུག་ད་འདི་ཧ་ལས་པའི་གི་བརྒྱ་ཆ་ཆེན་པོ་ཅིག་འདུག་རང་བཞིན་གྱི་རྒྱ་གར་ནང་ལོགས་ལ་ཅིག་མི་མང་གཞོན་སྐྱེས་ཀྱི་འབོད་སྒྲ་འདི་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་ད་ད་ང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལོགས་ལ་འདི་འདྲའི་གཞོན་སྐྱེས་ལོ་སུམ་ཅུ་སོ་ལྔའི་འོག་ལ་ཡིན་པ་འདི་འདྲའི་གི་ཉམས་ཞིབ། འདི་འདྲའི་གནང་ཡག་བྱུང་ཡོད་རེད་པས་ཡང་འདི་འདྲའི་ཐོག་ལ་ཉི་མ་འོད་ཟེར་ལགས་མཁྱེན་རྟོགས་ཡོད་ན། ལགས་འོང་ད་རེས་ད་རྒྱ་གར་ལ་ཆ་མཚོན་པ་ན་དངོས་གནས་གཞོན་སྐྱེས་གཞོན་སྐྱེས་ཀྱི་གྲངས་འབོར་དེ་དེ་འདྲའི་དཔེ་མི་སྲིད་ཤུགས་ཆེན་པོ་བྱས་ཨ་ནི་དེའི་སྒང་ནས་ད་སྤྱི་བཏང་གི་མ་འོངས་པའི་ཆ་ལ་ད་མང་ཆེ་བ་ཅིག་གཞོན་སྐྱེས་དེ་ག་རེ་ཟེར་ད་ཅིག་ང་ཚོ་གི་མ་རྩ་མ་སོང་ནས་ཤུགས་ཆེ་ཤོས་དེ་ཡིན་པས་ཙང་རྒྱ་གར་ལ་ཡ་ཅིག་མདུན་ལམ་སྒང་ནས་དཔེ་མི་སྲིད་མང་པོ་ཅིག་ཡག་པོ་མཐོང་གི་ཡོད་རེད་བ།
དེ་ཡིན་ནའི་ལས་ང་ཚོའི་ངོས་དེ་ནས་ཡིན་པ་ན་རེད།

ད་ནི། སྤྱིར་བཏང་བྱས་ན་ཁོ་རང་ལ་ཁེ་ཕན་དང་གྱོང་གཉིས་ཀ་ཡོད་རེད་དེ་ཡིན་ནའི་ལས། ད་གང་ལྟར། ཡང་ཅིག་བཅག་པ་ཡིན་ན་ཏན་ཏན་གྱི་ནི་ཁེ་ཕན་ཆེ་བ་ཡོད་རེད་བསམ་གྱི་འདུག་ད་དཔེར་ན་ཆ་བཞག་ན། ང་ཚོའི་གི། ཅིག་སྤྱི་ཚོགས་དྲ་རྒྱ་བརྒྱུད་བྱས་ད་ང་ཚོ། མང་ཚོགས་ཀྱི། ཁོ། ཁྱད་རྒྱུ་ཡོད་ན་མེད་ན་ཅིག་ཕྱི་གསལ་ནང་གསལ་དགོས་ཡ་དང་མི་དེ་ཚོ་ལ་ཡ་ཅིག་དུས་ནས་དུས་སུ་གོ་རྟོགས་སླེབས་དགོས་ཡ inform ཆགས་དགོས་ཡ་དེ་ཚོ་ཆ་ཚང་ཅིག་གལ་ཆེན་པོ་བརྩི་དགོས་རེད་བ།

དང་མ་མཐུན་པའི་གཞུང་མང་པོ་ཅིག་གི་མང་ཚོགས་དང་མ་མཐུན་པའི་ལས་འགུལ་དེ་འདྲའི་སྤེལ་ཡག་གི་འདོད་པ་ཡོད་པ་ན་ལམ་སང་ཁོང་ཚོས་སྤྱི་ཚོགས་དྲ་རྒྱ་བཀག་པ། བྱས་ཙང་དེས་ག་རེ་སྟོན་གྱི་ཡོད་རེད་ཟེར་བ་ན་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བཏང་བཅུག་པ་ཡིན་ན་རང་བཞིན་གྱིས་ད་ཁོང་ཚོས་ཀྱི་མང་ཚོགས་དང་འགལ་བའི་ལས་ཀ་དེ་ཚོ་དེ་གི་འགོག་རྐྱེན་བཟོ་གི་ཡོད་ཙང་རང་བཞིན་གྱིས་སྤྱི་ཚོགས་དྲ་རྒྱ་དེ་ལ་ཡ་སྲིད་གཞུང་གི་ག་རེ་ལབ་ད། ལྷག་པར་དུ་སྲིད་དབང་སྒེར་གཅོད་ཀྱི་རིང་ལུགས་མང་པོ་ཅིག་དེ་ལ་ཡ་བཞིའོ་ཁོང་ཚོས་ཀྱི་དོགས་པ་ཞིག་དང། བྱས་ཙང་སྤྱི་ཚོགས་དྲ་རྒྱའི་ངོས་དེ་ནས། ཏན་ཏན་མང་གཙོ་ལ་ཡ་རམ་འདེགས་བྱེད་ཐུབ་ཀྱི་རེད་བསམ་གི་འདུག་ཡིན་ནའི་ལ་ད་ལྟའི། ཡོ་བྱད་འདྲ་བོ་རེད་ད་ཅིག་མཚོན་ཆ་ལྟ་བུ་ཞིག་རེད་མཚོན་ཆ་དེ་ཁྱོད་ཁོ་རང་ཁྱོད་རང་ལག་པ་ལ་རལ་གྲི་ཞིག་ཡོད་པས་ན་ཁྱོད་རང་གི་རལ་གྲི་དེ་བེད་སྤྱོད་བཏང་བྱས། ཨ་ནི་ཅིག། དོན་དག་ཡག་པ་ཞིག་བསྒྲུབས་པས་ན་ཁྱོད་རང་གིས་ད་ཅིག་སོ་སོ་གི་དགྲ་བོ་དང་དེ་ཚོ་ཚར་གཅོད་ཡ་དང་ད་ད་ནང་བཞིན་གྱི།

སྤྱི་ཚོགས་དྲ་རྒྱ་བེད་སྤྱོད་བཏང་སྟངས་ཀྱི་གོ་རྟོགས་དེ་ག་ཚད་ཡོད་མེད་ལ་ཡང་མི་དེ་ཚོ་ལ་ཡང་དེའི་གོ་རྟོགས་ཚུལ་བཞིན་མེད་པ་ཡིན་ན། ཨ་ནི་གཅིག་ཡོད་ཡང་མི་མང་པོ་ཅིག་གནས་ཚུལ་རྫུན་མ་གིས་རྐྱེན་པས་ཡང་བསླུ་བྲིད་ཐེབས་འགྲོ་ཡ་དང་ཨ་ནི་དེ་གིས་རྐྱེན་པས་སྤྱི་ཚོགས་ནང་ལ་ཡང་བརྡབ་བརྡབ་རྐྱེན་ཤུགས་ཆེན་པོ་བྱེད་ཡ་དང་ཨ་ནི་མི་དང་མི་གི་ཚོགས་སྡེ་གི་བར་རུ་ལ་ཡང་འཆམ་མཐུན་མེད་པ་ཆགས་ཡ་དང་དེ་འདྲའི་གི་ཉེན་ཁ་ཡང་ཆེན་པོ་ཅིག་ཆགས། བྱ་དེ་ཁུར་བརྟེན་ཙང་ཨ་ནེ་གཅིག་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བཏང་ཡས་ཀྱི་ངོས་ཐད་ནས་ཀྱི་གོ་རྟོགས་ཚད་ལྡན་ཅིག་ཡོད་དགོས་ཡ་དང་གནས་ཚུལ་རྫུན་མ་ག་རེ་ཡིན་པ་དང་གནས་ཚུལ་བདེན་པ་ག་རེ་ཡིན་པ་དེ་ཚོ་ཤེས་དགོས་ཡ་དང་ལྷག་པར་དུ་ཨ་ནེ་སྤྱི་ཚོགས་དྲ་རྒྱ་མང་ཆེ་བ་ཅིག་ད་ཅིག་ཁེ་ལས་ཨ་ནེ་ཚོང་པ་དེ་ཚོ་གི་ག་རེ་ཟེར་བ་ད་ཁོང་ཚོ་སྟངས་འཛིན་འོག་ལ་ཡོད་དུས་ཙང་ཨ་ནེ་སོ་སོའི་མིའི་བེད་སྤྱོད་བཏང་མཁན་ལ་གནས་ཚུལ་ག་རེ་གོ་བ་ཡིན་ན་ཁོང་ཚོ་ཧ་གོ་དགོས་ར་དེ་ལ་དཔག་པའི་ད Algorithm བརྒྱུད་བྱས་གནས་ཚུལ་དེ་མཁོ་སྤྲོད་བྱེད་ཀྱི་ཡོད་དུས་ཙང་ཨ་ནེ། ད་མང་པོ་ཅིག་མགོ་མ་ཚོད་པ་ཡིན་ན། སོ་སོས་མཐོང་བསྡད་པ་དེ་དངོས་གནས་ཡིན་ས་རེད་ད། གཞན་དག་དེ་ཨ་ནི་ཅིག་རྫུན་མ་ཡིན་ས་རེད་བསམ་ཙང་དེ་འདྲའི་གི། ཅིག་གི་གནས་སྟངས་ཅིག་འོག་ལ་ཚུད་མ་སྲིད་པ་མ་རེད་བྱས་ཙང་དེ་འདྲའི་སྒང་ནས་ཡང་དེ་ཅིག་སོ་སོ་གྲུང་པོ་བྱེད་ཐུབ་པ་ཡིན་ན། ཨ་ནི་སྤྱི་ཚོགས་དྲ་རྒྱ་གི་ཨ་ནི་ཕན་མ་གཏོགས་གནོད་ཡོང་གི་མ་རེད་བསམ་གི་འདུག། ལགས་འོང་ད་ལྟ་ཉི་མ་ལགས་ཀྱི་ལན་དེའི་ནང་ལོགས་ལ་ཅིག་སྤྱི་ཚོགས་དྲ་ལམ་ད་དེང་སང་མང་པོ་ཅིག་ཐོན་ཡོང་དུས་སྤྱི་ཚོགས་དྲ་ལམ་དང་འབྲེལ་བའི་གོ་རྟོགས་དེ་དགོས་རེད་གསུང་གི་འདུག་ཅིག་མཚོན་ཆ་དེ་ད་ཡག་ག་དང་སྡུག་ག་བེད་སྤྱོད་བཏང་མ་བཏང་དེ་མི་སུ་སུའི་ལག་པ་ལ་རག་ལས་བསྡད་ཡོད་དུས། ད་ལྟ་ཕ་གའི་བསྟི་གནས་ཁང་ངོས་ནས་ཡང་དེ་འདྲའི་ང་ཚོ་བོད་མིའི། བཙན་བྱོལ་བོད་མིའི་ནང་ལོགས་ལ་ཅིག་གོ་རྟོགས་སྤེལ་ཡས་ཀྱི་ལས་འགུལ་འདི་འདྲའི་ག་རེ་དམིགས་བསལ་སྤེལ་གནང་ཡོད་ན་སྤེལ་འཆར་ཡོད་ན་ག་འདྲས་ཡིན་ན།
ང་ཚོ་དེ་འདྲའི་ལོ་ལྟར་རེ་སྤེལ་བཞིན་པ་རེད་ད་དཔེར་ན་ཆ་བཞག་ན་ཉེ་བའི་ཆ་ལ་ཡང་ང་ཚོ་གི་མང་གཙོ་ལེགས་བྱང། Democratic Culture། གི་སྒང་ནས་ཨ་ནི་ཅིག། རྒྱ་གར་ནང་ལོགས་ཀྱི་ས་ཆ་ག་བ་གང་སར་ལ་འགྲོ་ཨ་ནི་དེ་འདྲའི། དང་པོ་དེ་འདྲའི་སྒང་ལ་ཡང་ཅིག་ཟབ་སྦྱོང་སྤྲད་ཡ་དེ་ནས། ཨ་ནི་གཞོན་སྐྱེས་མང་པོ་ཅིག་དང་ཆབ་སྲིད་རིག་གནས་དང་དེ་འདྲའི་སྒང་ལ་ཡང་སློབ་སྦྱོང་བྱེད་མཁན་གཞོན་སྐྱེས་མང་པོ་ཅིག་ཁོ་རང་ཚོའི་ནང་ཁུལ་ལ་ཡང་བགྲོ་གླེང་བྱེད་ཡ་དང་དེ་འདྲའི་གི་ད་ག་ད་མི་མང་དཀྱུས་མ་ལ་ཡང་དེ་གི་གོ་རྟོགས་དེ་སླེབ་ཡོང་བའི་ཆེད་དུ་ཨ་ནི་ཁོ་རང་ཚོས་བགྲོ་གླེང་བྱེད་རྒྱུ་དེ་ང་ཚོའི་བརྙན་ཐུང་གི་ལམ་ནས་ཨ་ནི་མི་མང་ལ་ཡང་ད་ཅིག་སྤྱི་ཚོགས་དྲ་རྒྱ་ལ་ཡང་ཁྱབ་སྤེལ་བྱེད་ཡ་དང་དེ་ནང་བཞིན་གྱི་ད་ཅིག་ལོ་ལྟར་རེ་བཞིན་དེ་འདྲའི་དང་འབྲེལ་བའི་སྒང་ནས་ང་ཚོས་ཟབ་སྦྱོང་དང་དེ་འདྲའི་སྒང་ནས་གང་ཐུབ་ཐུབ་ཞིག་བྱེད་བསྡད་ཀྱི་ཡོད་རེད།
ལགས་འོང་ད་ལྟ་ཅིག་དམངས་གཙོ་དང་ཡང་གནད་འགག་གལ་ཆེན་པོ་གཅིག་དེ་ད་མི་དམངས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་ཆགས་བསྡད་ཀྱི་འདུག་ཅིག་རྒྱལ་ཁབ་དམངས་གཙོའི་རིང་ལུགས་ཀྱི་རྒྱལ་ཁབ་ཅིག་ནང་ལོགས་ལ་མང་ཚོགས་ལ་ཅིག་ཐོབ་ཐང་ཚང་མ་ཡོད་པ་གི་ལོངས་སུ་སྤྱོད་ཡ་ཡོད་པ་གི་གནས་སྟངས་ཅིག་ཆགས་ཡོད་དུས་ད་ད་ལྟ་རྒྱ་ནག་ལ་ང་ཚོ་ད་བོད་པའི་གི་རྩ་དོན་རྩོད་པའི་སྐབས་སུ་ད་གནད་དོན་གལ་ཆེན་པོ་གཅིག་དེ་ད། བོད་ནང་ལོགས་ལ་བོད་མི་ཚོ་འགྲོ་བ་མིའི་ཐོབ་ཐང་མི་འདུག་བྱས་དེ་འདྲས་ཞུ་འདུག་རེད་ད་རྒྱ་ནག་ལ་སྐྱོན་བརྗོད་བྱེད་ཡས་ཀྱི་གནས་སྟངས་ཆགས་ཡོང་དུས་ད་ལྟ་རྒྱ་ནག་དང་རྒྱལ་སྤྱིའི་ཁྱོན་ནང་ལོགས་ལ་ཅིག་འཛམ་བུ་གླིང་མང་པོ་ཅིག་གིས་ད་རྒྱ་ནག་ལ་ཚོད་འཛིན་བྱེད་ཡ་རེད་རྒྱ་ནག་ལ་སྐྱོན་བརྗོད་བྱེད་ཡ་རྒྱ་ནག་ལ་ད་མི་དགའ་བའི་གི་རྣམ་འགྱུར་ཤུགས་ཆེན་པོ་ཅིག་འགྲོ་བསྡད་པའི་གི་དུས་ཚོད་འདི་ལ་བོད་པའི་གནད་དོན་འདི་ཅིག་ད་འགྲོ་བ་མིའི་ཐོབ་ཐང་གི་གནད་དོན་འོག་ལ་ཅིག་རྩོད་ཡས་ཀྱི་གོ་སྐབས་ཅིག་ལ་གཟིགས་ཀྱི་ཡོད་ན། ད་རེས་ད་སྤྱིར་བཏང་གི་རེད་ཨ་ནི་རྒྱ་ནག་ལ་ཡང་ད་ད་ལྟ་གི་འཛམ་བུ་གླིང་རྒྱལ་ཁབ་མང་ཆེ་བ་ཅིག་གི་ད་ལྟ་ཁ་གཏད་བཅར་བཞིན་པའི་དུས་ཚོད་དེ་ང་རང་ཚོ་ལ་ཡང་བྱ་ཚོད་ན་གོ་སྐབས་དཔེ་གོ་སྐབས་ཡག་པོ་ཞིག་རེད་ཨ་ནི་གང་ཡིན་ཟེར་བ་ཡིན་ན་ད་ད་ཆབ་སྲིད་སྒང་ནས་བཤད་བ་ན་དྲང་པོ་བཤད་ན་མང་ཆེ་བ་ཅིག་གི་ང་ཚོ་ལ་ཡང་དོ་སྣང་ཆེ་བ་དང་དེ་འདྲའི་མང་པོ་ཅིག་ད་ཕྱོགས་གཅིག་ནས་ད་ང་ཚོ་དངོས་ནས་གནས་སྟངས་སྐྱོ་པོ་ཡོད་ཙང་མང་པོ་ཅིག་བསམ་ཤེས་ཐུབ་པའི་སྒང་ནས་བྱེད་ཀྱི་འོ་དེ་ལས་ཡེ་ནས་ཕྱོགས་གཞན་པ་གཅིག་ནས་ཁོ་རང་ཚོ་གི་ཁེ་ཕན་དང་རྒྱ་ནག་ལ་ཡང་ཁ་གཏད་བཅར་བྱས་དུས་ཡང་ང་ཚོ

ད་འདི་དེ་ཚོ་ད་དེ་འདྲའི་འདྲ་བོ་བྱས་པ་ན་དཔེ་ཨ་ནི། ང་ཚོ་ཡང་ན་ན་གོ་སྐབས་བཟང་པོ་རེད་བསམ་གྱི་འདུག་ཨ་ནི་ད་ང་ན་ཤེས་གི་ད་རེད་ང་ཚོ་གི། འཐབ་རྩོད་སྒང་ནས་བཤད་པ་ན་ད་རང་བཙན་དབུ་མ་ག་རེ་བཤད་པ་ན་དེ་ཁྱད་པར་ཀྱི་མི་འདུག་དེ་ལས་ཡེ་ནས་ལས་མ་ཨ་ནི་གཞི་གཞི་རང་ལ་ཡར་ཕབ་བྱས་བཤད་པ་ཡིན་ན་ཡང་འགྲོ་བ་མིའི་ཐོབ་ཐང་དང་གནད་དོན་ཆེན་པོ་ཞིག་ཆགས་བསྡད་དགོས་ད་དེང་སང་གི་ཆ་ལ་ཡ་རྒྱལ་ཁབ་འཛམ་བུ་གླིང་ག་བ་ཞིག་སོང་བ་ཡིན་ད་ང་ཚོ་འགྲོ་བ་མིའི་ཐོབ་ཐང་གནད་གི་གནད་དོན་སྒང་ནས་བཤད་པ་ཡིན་ན་སྐད་ཆ་བཤད་བདེ་བོ་དཔེ་ཡོད་རེད་མ་གཏོགས་ད་ང་ཚོ་གི་ཆབ་སྲིད་རང་སྒང་ནས་ཅིག་ང་ཚོ་བོད་མི་མང། ཨ་ནི་དེ། ལོ་རྒྱུས་སྒང་ནས་རང་བཙན་ཡིན་པ་བདེན་པ་རེད་དེ་འདྲའི་སྒང་ནས། སྐད་ཆ་བཤད་པའི་སྐབས་ལ་མང་པོ་ཅིག་གིས་ལམ་སང་འདྲོགས་འགྲོ་གི་རེད་ཞེད་འགྲོ་གི་རེད་རྒྱ་ནག་དེ་སྟོབས་ཤུགས་ཆེན་པོ་ཡིན་ཙང་ཁོང་ཚོ་ཞེད་འགྲོ་གི་རེད་དེ་ལ་ཡེ་ནས་ལས། རྒྱལ་ཁབ་ག་འདྲ་ཅིག་ལ་ཡང་ང་ཚོ་བཅར་དགོས་ཡོད་ན་ང་ཚོ་བོད་ནང་ལོགས་ལ་ཡང་འགྲོ་བ་མིའི་ཐོབ་ཐང་གི་གནས་བབ་དེ་ཞན་པོ་ཡོད་བ་འཛམ་བུ་གླིང་ནང་ལོགས་ལ་ད་ཞན་ཤོས་ཀྱི་ས་ཁུལ་ཅིག་ཡིན་པ་དེ་འདྲའི་གི་གནད་དོན་འདི་ཚོ་ཁོང་ཚོ་ལ་ཡ། ཨ་ནི། འགྲེལ་བཤད་བརྒྱབ་བྱས་ཨ་ནི་དེ་འདྲའི་སྒང་ནས་ང་ཚོ་ལ་ཡ་ད་ཅིག་རྒྱལ་སྤྱིའི་གི།

རྒྱ་ནག་ནང་ལོགས་ལ་ཅིག་ད་མི་གཅིག་དབང་བསྒྱུར་རིང་ལུགས་འདི་ད་དར་འཕེལ་ཕྱིན་ནས་ལོ་མང་པོ་ཕྱིན་པ་རེད་ད་ལྟ་ཡང་ཅིག་ད་རྒྱ་ནག་གི་མི་མང་ཚོ་དཀའ་ངལ་མང་པོ་ཅིག་ཡོད་པ་ཅིག་ད་དེང་སང་སྤྱི་ཚོགས་དྲ་ལམ་བརྒྱུད་བྱས་མཐོང་ཡ་ཡོད་རེད་ད་ལྟ་ཡིན་ནའི་དེའི་མཉམ་དུ་ད་དུས་ཀྱི་འགྱུར་བ་ལ་ཞུས་པ་ཡིན་ན་མི་འདྲ་བ་འབྲི་བ་མི་འདུག་ད་ལྟ་ད་ཉེ་བའི་ཆར་རྒྱ་ནག་ནང་ལོགས་ཏོག་དབྱིབས་རིམས་ནད་ཀྱི་ད་ཅིག་བཀག་འགོག་དང་འབྲེལ་བའི་རྒྱ་ནག་ནང་ལོགས་ལ་དེ་སྔ་བྱུང་མྱོང་མེད་པའི་ཤོག་བུ་དཀར་པོ་དང་འབྲེལ་བའི་སྐད་འབོད་ཤུགས་ཆེན་པོ་ཞིག་བྱུང་བ་རེད། ད་འདིས་རྒྱ་ནག་ནང་ལོགས་ལ་དངོས་ཡོད་ཀྱི་འགྱུར་བ་ཅིག་སླེབས་ཐུབ་ཀྱི་རེད་པས། ད་ད་ངེད་ཀྱིས་དྲི་བ་འདི་དྲི་དགོས་པའི་རྒྱུ་མཚན་དེ་ག་རེ་ཡིན་ཞུས་པ་ཡིན་ན་ད། དཀར་པོ་ཡོད་ཚོན་ཁྲ་དཀར་པོ་ཅིག་ཡོད་ན་ནག་པོ་ཡོད་ཁྱབ་དགོས་མང་པོ་ཅིག་གིས་ཁྱབ་པ་ཅིག་ངོས་འཛིན་བྱེད་ཀྱི་ཡོད་པ་ནང་བཞིན་ཅིག་དམངས་གཙོ་ཡོད་ན་ད་ཕྱོགས་གཞན་གཅིག་ལ་མི་གཅིག་དབང་བསྒྱུར་རིང་ལུགས་ཅིག་ཡོད་པ་ཅིག་ངོས་འཛིན་བྱེད་ཀྱི་ཡོད་དུས། རྒྱ་ནག་འདིའི་ནང་ལོགས་ལ། དངོས་གནས་དུས་ཀྱི་འགྱུར་བ་ཅིག་ཕྱིན་བྱས་རྒྱལ་ཁབ་འདི་ད་དམངས་གཙོའི་རིང་ལུགས་ཅིག་ལ་འགྱུར་སྲིད་ཀྱི་རེད་པས། དེ་ད་གཏན་གཏན་སྲིད་ཀྱི་རེད་ད་རྒྱལ་ཁབ་ག་འདྲ་ཞིག་ཡིན་ན་དམངས་གཙོའི་གི་རྣམ་པ་ལ་འགྱུར་སྲིད་ཡ་དེ་ད་ཁོ་ཆོས་ཉིད་འདྲ་བ་ཆགས་བསྡད་པ་རེད། ཨ་ནི་ལྷག་པར་དུ་རྒྱ་ནག་དེ་ཨ་ནི་ཕྱོགས་གཞན་པ་ཅིག་ནས་ད་རྒྱ་ནག་ད་འདྲ་གུང་ཁྲན་ཏང་ཁོ་རང་ཚོའི་གི་པ་དེ་ལྟ་བ་དང་ཁོ་རང་ཚོའི་གི་ཅིག

ཨ་ནི་ཅིག་དངོས་ཤུགས་བརྒྱུད་གསུམ་ནས་བྱེད་ཀྱི་ཡོད་པ་དེ་ཨ་ནི་འགྲོ་གི་མེད་ཡ་གི་རྟགས་མཚན་ཅིག་ཡ་སྟོན་ཡོང་གི་རེད་ད་ཐ་ན་ཅིག་རྒྱ་ནག་གཞུང་གི་ད་བོད་ལ་སོགས་པའི་ཨ་ནི་ཁོ་རང་ཚོ་གི་བཙན་དབང་འོག་ལ་ཡོད་ཀྱི་མི་མི་རིགས་དེ་ཚོ་ལ་ད་ག་དུས་ཡིན་ན་དམ་དྲག་བྱེད་གི་རེད་སྡུག་སྦྱོང་མནར་གཅོད་བཏང་གི་རེད་དེ་ཁོ་རང་ཚོ་མི་སེར་ལ་ཡང་ག་དུས་ཡིན་ན་ཅིག་དམ་དྲག་བཏང་ཡ་དང་དེ་འདྲའི་སྒང་ནས་ཨ་ནི་བྱེད་བསྡད་ཀྱི་ཡོད་ཙང་ད་ད་ལྟའི་ཆ་ལ་ཡ་དུས་དེ་ཚོ་གི་དམ་དྲག་དང་དེ་འདྲའི་ཆ་ནས་ཡིན་པ་ན་ཅིག། ཨེ་དང་དུར་འགྲོ་བོར་བ་དེ་ཡིན་ཙང་ལྟར་མིག་གི་ཆུ་གཉིས་གང་ནས་གར་བཞག་ཡོད་ཟེར་བ་ན་ག་ཚོད་ཀྱི་བཙིར་བ་ཡིན་ན་དེ་ག་ཚོད་ཀྱིས་དེ་ལས་ལྷག་པའི་ཨ་ནི། ངོ་རྒོལ་བྱེད་མི་མང་ཡོད་ད་ག་འདྲ་ད་ལྟ་དུས་ཚོད་སྔ་ཕྱི་དུས་ཚོད་ཙམ་རེད་མ་གཏོགས་ཀྱི་རྒྱ་ནག་དམར་པོ་གཞུང་གིས་ད་ལྟ་ཁོ་རང་ཚོའི་མི་སེར་དང་ད་ལྷག་པར་དུ་བོད་དང་ཡུ་གུར་ཨ་ནི། ལ་སོགས་པ་ལ་ཡང་སེམས་ཚོར་བྱེད་རྒྱུ་དེ། ཨ་ནི་སྔ་ཕྱི་མ་གཏོགས་ཁོང་ཚོ་ལ་ཡང་འགོག་ལན་གཅིག་འཕྲད་ཡིན་པ་དེ་ད་ངེས་པར་འདྲ་ཅིག་ཆགས་བསྡད་ཡོད་རེད་དེ་ཡིན་ཙང་ཨ་ནི་ཏན་ཏན་གྱི་རྒྱ་ནག་ལ་ཡང་ད་དུས་ཚོད་སྔ་ཕྱི་ཙམ་རེད་མ་གཏོགས་ཀི་ཏན་ཏན་གི་དམངས་གཙོ་གི་བཅོས་བསྒྱུར་སླེབས་པ་དང་ཨ་ནི་གཅིག་དང་ན་ཤན་གྱི་གཞུང་ལ་ཡང་དེ་སྒང་ནས་འཐབ་རྩོད་བྱེད་མཁན་གྱི་མི་སྣ་མང་པོ་ཅིག་ཏན་ཏན་ཡོང་དགོས་རེད་བསམ་ཡག་གི་ང་རང་ཡང་ན་ག་དུས་ན་དེ་སྒང་ལ་ཡང་ཡིད་ཆེས་འདྲ་པོ་ཞིག་བརྟན་པོ་ཡོད། ལའོ་ཉི་མ་ལགས་ཨ་ནི་ངའི་དུས་ཚོད་རྐྱེན་པས་ངའི་དྲི་བ་མཐའ་མ་དེ་འདི་ཡིན་ད་ད་ལྟ་ངས་ཀྱི་དམངས་གཙོ་དང་འབྲེལ་བ་ཡོད་པའི་གི་ཉམས་ཞིབ་ད་དྲི་བ་གྲ་སྒྲིག་བྱེད་པའི་སྐབས་སུ་ན་ནིང Stimson ད་ད་བསྟི་གནས་ཁང་ཉམས་ཞིབ་བསྟི་གནས་ཁང་གི་སྙན་ཐོ་ཞིག་བཏོན་པའི་ནང་ལོགས་ལ་ད། སྤྱི་ཚོགས་དྲ་ལམ་བརྒྱུད་གནས་ཚུལ་རྫུན་མ་རེད་འདི་འདྲའི་འདོན་ཡག་གི་ལམ་སྲོལ་ཅིག་ད་ཧ་ལས་པའི་ཤུགས་ཆེན་པོ་དར་སྤེལ་འགྲོ་བཞིན་པའི་གི་གནས་སྟངས་འདི་ངོ་སྤྲོད་བྱས་བཞག་ལྷག་པར་དུ་དམངས་གཙོའི་གི་སྐོར་ལ་ཅིག་བཀའ་མོལ་ཞུས་པའི་སྐབས་སུ་སྤྱི་ཚོགས་དྲ་ལམ་འདི་རང་བཞིན་གི་ད་ཁོ་ཅིག་ཡོང་བསྡད་ཡག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་ད་ངོ་དེབ་ཆ་མཚོན་པ་ཡིན་ན་ཉི་མ་རེ་རེ་ལ་ད་ཅིག་པར། ས་ཡ་སུམ་བརྒྱ་ལྷག་ཅིག་ད་སྤྱི་ཚོགས་དྲ་ལམ་ཐོག་ལ་སླེབས་ཀྱི་ཡོད་པ་དང་ད་ལྟ Twitter ད་སྤྱི་ཚོགས་དྲ་ལམ་ད་དེང་སང X ཞེས་ཞུ་གོ་ར་དེའི་ཐོག་ལ་ཅིག་སྐར་ཆ་རེ་རེ་ལ Twitter Tweet ད་མི་གིས་ཅིག་ད་ལན་འབྲི་ཡས་དྲུག་སྟོང་ཙམ་དེ་འདྲས་ད་ལྟ་གང་ལྟར YouTube སྒང་ལ་ཅིག་གྲངས་ཀ་དེ་ཚོ་གཟིགས་པའི་སྐབས་སུ་ཧ་ལས་པའི་གི་ད་ཤུགས་ཆེན་པོ་ད་དར་དར་སོ་ཆེན་པོ་ཞེ་ཅིག་གི་གནས་སྟངས་ཅིག་ཆགས་ཡོང་དུས་ང་ཚོའི་སྤྱི་ཚོགས་ལབ་དུས་ད་ང་ཚོ་བོད་པའི་སྤྱི་ཚོགས་ཙམ་མ་ཡིན་པར་ཅིག་གོ་ལ་ཁྱོན་ཡོངས་ལ་སྤྱི་ཚོགས་ག་འདྲས་ཅིག་ནང་ལོགས་ལ་ཅིག

དཔེར་ན་ཆ་ནི་ད་ཅིག་ངོ་དེབ་ཚང་ལ་ཡིན་པ་ན་ངོ་དེབ་ངོ་དེབ་ལ་ཡ་ད་ཨ་རིའི་གཞུང་གི་ངོ་དེབ་ནི་ཅིག་གང་ཐུབ་ཐུབ་ཀྱི་དེ་སྒང་ལ་ཡ་ཕྱི་ཐང་གི་གྲོས་གྲོས་ཚོགས་ནང་ལ་དེ་འདྲ་བྱས་ནས་ཨ་ནི་ཁོ་རང་ཚོས་ཀྱི་ཀར་ཡ་དང་དེ་འདྲ་བྱེད་ཀྱི་ཡོད་དེ་ལས་ཡིན་ནའི་དེ་ལས་ཀྱང་ལྷག་གི་ད་ཅིག་ངོ་དེབ་ཀྱི་ལས་ཀ་བྱེད་སྟངས་དང་ཁོ་རང་ཚོས་ཀྱི་མི་གི་གནས་ཚུལ་ཉར་སྟངས་དང་དེ་ནང་བཞིན་ཁོ་རང་ཚོས་ཀྱི་གནས་ཚུལ་མཁོ་སྤྲོད་བྱེད་སྟངས་ཀྱི་རིམ་པ་དེ་ཚོ་ག་འདྲ་རེད་ཤག་དེ་ཁྲིམས་དང་འགལ་བ་རེད་འདུག་དང་མི་འདུག་དེ་སྒང་ནས་ཞིབ་དཔྱོད་བྱེད་དགོས་ཡ་དེ་ད་མི་མང་གཅིག་གིས་ཞིབ་དཔྱོད་བྱེད་པ་ཡིན་ན་ཁོ་གྲུབ་འབྲས་ཞུ། ལྟ་བུ་གནས་ཚུལ་ཐད་ཧ་གོ་བ་ཅིག་ཡོང་གི་རེད་དེ་ལས། ཡིན་ནའི་ལས་ཁོ་ལ་ཡ། ཨ་ནི་ཅིག། དབང་ཆ་དམིགས་བསལ་མེད་པའི་ཙང་ནི་ཡང་དེ་སྒང་ལ་ཡ་ལག་བསྟར་བྱེད་ཡ་གི་གང་ནི་ཞུ་ཞུ། ནུས་པ་ལྡན་པ་ཅིག་ཡོང་གི་མ་རེད་པ། དེ་ཡིན་ཙང་སྐད་ཆ་དེ་གཞུང། སྲིད་གཞུང་རང་གིས་འགོ་ཁྲིད་ནས་དེ་ལ་ཡ་ལག་པ་འཆང་དགོས་ཡ་དེ་ཚོ། གནད་འགག་ཆེན་པོ་འདྲ་པོ་མཐོང་གི་འདུག་ད་དེ་ཁོ་རང་ཚོ་གི།